ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་ལྔ་པའི་ཚེས་ཉི་ཤུ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བདུན་པའི་ཚེས་བཅུ་གཉིས་རེས་གཟའ་ལྷག་པའི་ཉིན་གྱི་སྔ་དྲོའི་ལས་རིམ་ད་ལྟ་འགོ་འཛུགས་ཞུ་བཞིན་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་འཕྲུལ་གཏོང་ཕྱག་རོགས་གནང་མཁན David Doffler གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་བཅས་ནས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་འདི་རིམ་པས་སྙན་སྒྲོན་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དྭགས་ཡུལ་དུ་ཞབས་སོར་བདེ་བར་འཁོད་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། ཉི་ཧོང་དུ་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ལྷན་བཞུགས་ཐོག་བོད་སོག་འབྲེལ་བའི་སྐོར་ལོ་རྒྱུས་ཐོག་མཁས་པའི་བགྲོ་གླེང་ཞིག་འཚོགས་རྒྱུ་ཡིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། བོད་ཀྱི་མདོ་ལྷོའི་བསང་ཆུ་རྫོང་མར་ཐང་གྲོང་རྡལ་ནང་ཆུ་ལོག་བརྒྱུགས་ནས་མི་རྒྱུ་གཉིས་ལ་གནོད་འཚེ་བྱུང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། སྒང་ཏོག་སྒོར་གཞས་ཚོགས་པ་བཙུགས་ནས། བོད་མི་རྣམས་སོ་སོའི་རིག་གཞུང་ལ་དོ་སྣང་གསར་པ་ཞིག་བསྐྲུན་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཨ་རིའི་རྒྱལ་ནང་བདེ་སྲུང་ལྷན་ཁང་གི་དྲུང་ཆེ་གཞོན་པ Robert P. Silvers ལགས་ཀྱིས་ཨ་རིའི་ངོས་ནས་ངལ་རྩོལ་འགོག་ཐབས་ཀྱི་ཁྲིམས་ཡིག་དེ་ལག་བསྟར་གནང་བཞིན་ཡོད་པ་མ་ཟད་རྒྱ་ནག་གཞུང་གིས་བཙན་དབང་ངལ་རྩོལ་ལས་རིགས་ཐོག་བཟོ་སྐྲུན་བྱས་པའི་དངོས་ཟོག་ཐོག་གི་ཁྲིམས་ཡིག་དེ་མུ་མཐུད་ལག་བསྟར་ཤུགས་ཆེ་གནང་རྒྱུ་ཡིན་པ་གསུངས་ཡོད་པའི་སྐོར་གནས་ཚུལ། ཕྱོགས་སྒྲིག་ཞུས་པ་ཞིག་དང། དམིགས་བསལ་ཆེད་བསྒྲིགས་ཀྱི་ལེ་ཚན་ནང་རྡོ་རྗེ་གདན་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ནས་ཆེས་ཐོག་མར་གནས་མཆོག་རྡོ་རྗེ་གདན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་སྐོར་སྲུང་བརྩི་གཟབ་རྒྱས་ངང་ཞུས་པའི་སྐོར་གནས་ཚུལ་ཞིག་དང། མཇུག་ཏུ་ཧི་མ་ལའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ། རིམ་པས་སྙན་སྒྲོན་ཞུ་གི་ཡིན། ཐེངས་འདིའི་ལས་རིམ་འདི་འགོ་འཛུགས་མ་ཞུས་གོང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དྭགས་ཡུལ་དུ་ཞབས་སོར་བདེ་བར་འཁོད་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་འདི་གའི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དེ་རིང་ཕྱི་ཟླ་བདུན་པའི་ཚེས་བཅུ་གཅིག་ཉིན་ལ་དྭགས་སླེ་སྐུ་གཞོགས་བ་ཀུ་ལ་རིན་པོ་ཆེ་གནམ་ཐང་དུ་ཞབས་སོར་བདེ་བར་འཁོད་གནང་བའི་རྗེས་མགོན་པོ་མཆོག་ལ་དྭགས་སླེ་གནམ་ཐང་ནས་ཕོ་བྲང་ཞི་བའི་ཚལ་བར་དུ་ཆིབས་བསྒྱུར་གནང་བའི་ལམ་ཟུར་དུ་ལ་དྭགས་ཡུལ་ཁག་འདྲ་མིན་དང་ཡང་འཛམ་གླིང་ཕྱོགས་སྡེ་ཁག་ཚང་མ་ནས་ཕེབས་མཁན་གྱི་མི་མང་པོས་ཕེབས་བསུ་ལ་རང་རང་ཡུལ་སོ་སོའི་ཆས་གོས་མནབས་ནས་ཕེབས་བསུ་གཟབ་རྒྱས་ཞུ་བཞིན་འདུག་འདི་གའི་རླུང་འཕྲིན་ཁང་ནས་ཕེབས་བསུ་ཞུ་མཁན་གྱི་མི་ཁག་ཅིག་ལ་ཁོང་ཚོའི་ཚོར་བ་དྲིས་པ་དག།

ཉི་ཧོང་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་ད་རེས་ཕྱི་དྲིལ་བཀའ་བློན་ལྷན་ཞུགས་ཐོག་བོད་སོག་འབྲེལ་བའི་སྐོར་གྱི་ལོ་རྒྱུས་ཐོག་མཁས་པའི་བགྲོ་གླེང་གི་ཚོགས་འདུ་དེ་བཞིན་ཧ་ཅང་གི་གལ་གནད་ཆེན་པོ་ཆགས་ཀྱི་ཡོད་པ་གསུངས་ཤིང་རྒྱ་ནག་གཞུང་གིས་བོད་སོག་གི་ལོ་རྒྱུས་དང་འབྲེལ་བའི་འཁྱོག་བཤད་མང་དག་ཅིག་བྱེད་མུས་ཡིན་པ་དེ་ཐེར་འདོན་གྱིས་ཁུངས་ལྡན་ལོ་རྒྱུས་ཐོག་བགྲོ་གླེང་གནང་རྒྱུ་ཡིན་པ་འགྲེལ་བརྗོད་གནང་བྱུང། བོད་དང་སོག་པོ་གི་བར་ལ་ཨ་ནི་སྔོན་མ་ནས་འབྲེལ་བ་དེ་ཚོ་གཏིང་ཟབ་ག་འདྲས་ཡོད་མེད་དེ་ཡི་རྒྱ་ནག་ཐོག་ནས་ཡིན་པ་བརྒྱུད་བོད་དང་སོག་པོ་གི་ལོ་རྒྱུས་མང་པོ་ཅིག་འཁྱོག་བཤད་བྱེད་ཀྱི་ཡོད་ཚུལ་པར

ཉི་ཧོང་སོགས་ཀྱི་ཉམས་ཞིབ་པ་དང་ལོ་རྒྱུས་སྨྲ་བ་མཁས་པ་སོགས་ལྷན་ཞུགས་གནང་གི་ཡོད་པ་མ་ཟད་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་སྐུ་མགྲོན་གཙོ་བོར་གདན་ཞུས་ཀྱིས་གནད་དོན་དེ་དང་འབྲེལ་བའི་ཐོག་གསུང་བཤད་གནང་རྒྱུ་ཡིན་འདུག་དེ་སྔ་བོད་སོག་གཉིས་བར་ཆོས་ཕྱོགས་ཀྱི་ཐོག་ནས་དམིགས་བསལ་འབྲེལ་བ་བྱུང་ཡོད་དེ་ཡང་རྒྱལ་དབང་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་གིས་སོག་ཡུལ་དུ་སངས་རྒྱས་ཀྱི་བསྟན་པ་སྤྱི་དང་ལྷག་པར་དུ་དགེ་ལུགས་པའི་བསྟན་པ་ཤུགས་ཆེར་དར་སྤེལ་མཛད་ཡོད་ལ་རྒྱལ་དབང་སྐུ་ཕྲེང་བཞི་པ་ཡོན་ཏན་རྒྱ་མཚོ་སོག་ཡུལ་དུ་སྐུ་འཁྲུངས་པ་ཙམ་དུ་མ་ཟད་སོག་པོ་གུ་ཤྲི་ཁང་གི་རྒྱབ་སྐྱོར་ལ་བརྟེན་ནས་རྒྱལ་མཆོག་སྐུ་ཕྲེང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་མཆོག་བོད་ཀྱི་ཆོས་སྲིད་ཀྱི་དབུ་ཁྲིད་དུ་མངའ་གསོལ་ཞུས་ཡོད་པ་རེད། ཡང་རྒྱ་ནག་གཞུང་གིས་ད་སྐབས་རྒྱལ་དབང་སྐུ་ཕྲེང་རིམ་བྱོན་གྱི་ཡང་སྲིད་ངོས་འཛིན་ཞུ་ཕྱོགས་ལ་འགྱུར་བ་གཏོང་ཐབས་བྱེད་མུས་ཡིན་པ་མ་ཟད་རྒྱལ་དབང་སྐུ་ཕྲེང་བཅུ་བཞི་པ་བསྟན་འཛིན་རྒྱ་མཚོ་མཆོག་གི་མ་འོངས་པའི་སྐུའི་ཡང་སྲིད་དེ་རྒྱ་ནག་གཞུང་གིས་ཐག་གཅོད་གནང་རྒྱུ་ཡིན་ལུགས་བཤད་པར་ཨ་རི་གཙོས་པའི་ཕྱིའི་རྒྱལ་ཁབ་དང་ཚོགས་སྡེ་ཁག་གིས་རྒྱ་ནག་གཞུང་གིས་སྐུའི་ཡང་སྲིད་ཀྱི་གནད་དོན་ཐོག་ཐེ་བྱུས་བྱེད་དབང་མེད་པའི་སྐོར་དགག་ལན་བརྒྱབ་པ་ཙམ་དུ་མ་ཟད་ཁྲིམས་ཡིག་ཀྱང་གཏན་འབེབས་གནང་ཡོད། སུ་པར་སམ་གྷ་ཞེས་པའི་ཉི་ཧོང་ནང་བསྟན་མཐུན་ཚོགས་ཀྱི་ཚོགས་གཞོན་སྐུ་ཞབས་ཀ་པ་ཡ་ཤི་ཤུའི་ལགས་ཀྱིས། We have issued the statement. ང་ཚོ་མཐུན་ཚོགས་ངོས་ནས་རྒྱ་ནག་གཞུང་གིས་སྐུའི་ཡང་སྲིད་ལ་ཐེ་ཇུས་བྱེད་དབང་མེད་པའི་སྐོར་དེ་སྔ་དགག་པ་བརྒྱབ་ཡོད་ལ། ཉི་ཧོང་གི་གྲོས་ཚོགས་འཐུས་མི་མང་པོ་ཞིག་གིས་ང་ཚོར་རྒྱབ་སྐྱོར་གནང་ཡོད། ལྷག་དོན་དུ་སྲིད་འཛིན་ཟུར་པ་ཞིང་གཤེགས་དམ་པ་སྐུ་ཞབས་ཤིན་ཛོ་ཨ་བྷེ་ལགས་ཀྱིས་ལྷག་བསམ་གཡོ་བ་མེད་པར་བོད་དོན་རྒྱབ་སྐྱོར་དང་ཐུགས་ཁུར་གནང་བ་བཞིན་ད་སྐབས་ཉི་ཧོང་གྲོས་ཚོགས་འཐུས་མི་མང་པོ་ཞིག་གིས་དེ་མུ་མཐུད་རྒྱུན་འཛིན་གནང་ཐབས་ལ་འབད་བཞིན་ཡོད་པ། འགྲེལ་བརྗོད་གནང་བྱུང། གཞན་ཡང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཉི་ཧོང་ཁུལ་གྱི་གཞུང་འབྲེལ་ཕྱོགས་ཕེབས་དེ་ནི་ཁོང་མོས་ཕྱི་དྲིལ་བཀའ་བློན་གྱི་ལས་ཁུར་དམ་འབུལ་ཞུས་པའི་རྗེས་ཀྱི་ཉི་ཧོང་ཁུལ་དུ་གཞུང་འབྲེལ་ཕྱོགས་བསྐྱོད་ཐོག་མ་དེ་ཡིན་ཞིང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དགུ་པའི་ནང་ཉི་ཧོང་དུ་གཞུང་འབྲེལ་ཕྱོགས་ཕེབས་གནང་སྟེ་ཉི་ཧོང་གྲོས་ཚོགས་འཐུས་མི་དང་མཇལ་འཕྲད་ཀྱིས་རྒྱ་ནག་གཞུང་གི་དྲག་གནོན་ཅན་གྱི་སྲིད་བྱུས་འོག་བོད་ཀྱི་རིག་གཞུང་དང་སྐད་ཡིག་རིམ་བཞིན་རྩ་བརླག་ཏུ་འགྲོ་བཞིན་ཡོད་པ་གླེང་སློང་གནང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། བོད་མདོ་སྨད་མདོ་ལྷོའི་བསང་ཆུ་རྫོང། དམར་ཐང་གྲོང་རྡལ་ནང་ཆུ་ལོག་བརྒྱུགས་ནས་མི་རྒྱུ་གཉིས་ལ་གནོད་འཚེ་བྱུང་ཡོད་པའི་སྐོར་ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང། ཕྱི་ཟླ་བདུན་པའི་ཚེས་བཅུ་ཉིན་གྱི་མཚན་དཀྱིལ་ཆུ་ཚོད་བཅུ་གཅིག་དང་ཕྱེད་ཀ་ཙམ་གྱི་སྟེང་བོད་ནང་གི་མདོ་སྨད་བླ་བྲང་བསང་ཆུ་རྫོང་ཧོར་གཙང་མར་ཐང་གྲོང་སྡེའི་ནང་ཆར་ཞོད་ཤུགས་ཆེར་བབས་ཏེ་ཆུ་ལོག་དང་འདམ་རུད་རྐྱེན་གྱིས་གྲོང་སྡེའི་སྡོད་ཁང་མང་པོར་གཏོར་བཤིག་དང། ད་ལྟའི་ཆར་སྲིད་གཞུང་གི་རོགས་སྐྱོར་མི་སྣ་ས་གནས་སུ་འབྱོར་ཡོད་ན་ཡང་མི་གྲངས་དྲུག་ཙམ་གར་སོང་ཆ་མེད་དུ་གྱུར་ཡོད་པའི་གནས་ཚུལ་ལས་གཞན་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་ཐུབ་ཀྱི་མེད་པ་དང་ཆར་ཞོད་ད་དུང་མཚམས་བཞག་མེད་པས་ས་གནས་སུ་མུ་མཐུད་དོན་རྐྱེན་འབྱུང་རྒྱུའི་ཉེན་ཁ་ཡོད་པ། བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་འདི་ག་ཡེ་ཤེས་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཡང་རྒྱ་ནག་གཞུང་འབྲེལ་སི་སི་ཏི་བའི་རྒྱ་ཡིག་གསར་འགྱུར་ནང་དེ་འབྲེལ་གནས་ཚུལ་གཏོང་བཞིན་པའི་ནང་མར་ཐང་གྲོང་སྡེའི་ནང་ཆུ་རུད་རྐྱེན་གྱིས་ཕྱི་ཚེས་བཅུ་གཅིག་ཉིན་གྱི་སྔ་དྲོའི་ཆུ་ཚོད་དགུ་ཙམ་ལ་མི་གྲངས་གཉིས་རྐྱེན་འདས་ཀྱི་དོན་རྐྱེན་དང་མི་གཉིས་གར་སོང་ཆ་མེད་དང་མི་གྲངས་བདུན་ལ་རྨས་སྐྱོན་བཟོས་ཡོད་སྐོར་བཀོད་འདུག་ལ། འབྲེལ་ཡོད་བོད་ནང་གི་གནས་ཚུལ་མཁོ་སྤྲོད་པས་ཡུལ་མིའི་སྡོད་ཁང་མང་པོ་ཞིག་འདམ་རུད་ཀྱིས་ཁེངས་ཏེ་རྡིབ་སྐྱོན་ཤོར་བ་དང་རྒྱུ་ནོར་ལ་གནོད་སྐྱོན་ཤུགས་ཆེར་བྱུང་ཡོད་ཀྱང་ད་ལྟའི་ཆར་མི་སྣ་ག་ཚོད་ཅིག་འདས་གྲོངས་དང་བོར་བརླག་ཕྱིན་ཡོད་ཚོད་རྩིས་བྱེད་མི་ཐུབ་སྐོར་འགྲེལ་བརྗོད་གནང་བྱུང། ཐེངས་འདིར་འདམ་རུད་དང་ཆུ་ལོག་གིས་གནོད་འཚེ་བྱུང་ཡུལ་ནི་རྒྱ་བོད་གཉིས་ཀྱི་ས་མཚམས་སུ་འཁེལ་ཡོད་པ་དང། མར་ཐང་གྲོང་སྡེ་ནི་བོད་རིགས་རྐྱང་འདུས་སྡོད་ཀྱི་ས་ཁུལ་ཞིག་ཡིན་འདུག་ལ་རྒྱ་ནག་གཞུང་འབྲེལ་གསར་ལམ་དུ་ཐེངས་འདིར་གནོད་འཚེ་བྱུང་ཡུལ་དུ་དུད་ཚང་བདུན་ཅུ་དོན་དྲུག་གི་མི་གྲངས་སུམ་བརྒྱ་སུམ་ཅུ་སོ་དྲུག་ཚང་མ་བདེ་འཇགས་ས་གནས་སུ་གནས་སྤོར་བྱས་ཡོད་སྐོར་བརྗོད་འདུག་ལ། འབྲེལ་ཡོད་ནས་དེ་འབྲེལ་འདམ་རུད་བྱུང་བཞིན་པའི་བརྙན་ཞིག་མཁོ་སྤྲོད་གནང་བའི་ནང་འདམ་རུད་དང་ཆུ་ལོག་གིས་ཁེངས་ཏེ་བོད་ཁང་མང་པོ་ཞིག་ནུབ་བཞིན་པ་སོགས་མཐོང་རྒྱུ་འདུག་ལོ་ལྟར་བོད་ནང་ཁོར་ཡུག་གཏོར་སྐྱོན་དང་གནམ་གཤིས་འགྱུར་ལྡོག་གི་རྐྱེན་གྱིས་བོད་ཀྱི་ས་ཁུལ་མང་དག་ཅིག་ནང་དབྱར་ཁ་དང་བསྟུན་ཆར་ཞོད་དང་ཆུ་ལོག་གིས་གནོད་འཚེ་བྱུང་གི་ཡོད་པ་རེད་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བརྒྱད་པའི་ནང་བླ་བྲང་བསང་ཆུ་རྫོང་དང་རེབ་གོང་ཕྱོགས་སུ་ཆུ་ལོག་བརྒྱུགས་ནས་བསང་ཆུ་རྫོང་གི་རྒྱུས་ཡོད་གྲོང་ཚོ་གཙོས་གྲོང་ཚོ་བདུན་དང་ཡུལ་ཚོ་ཁ་ཤས་ལ་གནོད་འཚེ་ཕོག་ཡོད་པ་དང་དེ་བཞིན་ལོ་དེའི་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་གཅིག་ཉིན་མཚོ་སྔོན་ཞིང་ཆེན་མཚོ་ལྷོ་ཁུལ་མང་ར་རྫོང་དུ་སེར་ཆར་རྐྱེན་གྱིས་ཆུ་ལོག་བྱུང་སྟེ་མང་ར་རྫོང་ཀོང་བ་སྡེ་བ་དང་རི་མང་སྡེ་བ་ཞེས་པའི་འབྲོག་སྡེ་གཉིས་སུ་ཆུ་ལོག་རྒྱུགས་ནས་མི་གྲངས་ལྔ་དང་ཕྱུགས་ཟོག་སེམས་ཅན་གྲངས་ཉིས་སྟོང་ལྷག་ལ་ཤི་སྐྱོན་བྱུང་བ་སོགས་ཀྱི་གནས་ཚུལ་ཐོན་ཡོད་པ་རེད། ཡེ་ཤེས་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གི་དཔོན་རིགས་ཚོས་རྒྱ་ནག་གི་གྲོང་ཁྱེར་ཁྲིན་ཏུ་ནས་བོད་ཀྱི་རྒྱལ་ས་ལྷ་ས་བར་མེ་འཁོར་ལམ་གྱི་ཆེད་བཟོས་པའི་ཧཱ་པ་ཞེས་པའི་རི་ལི་ཕུག་དེ་བྲུས་ཟིན་ཡོད་པའི་གསལ་བསྒྲགས་བྱས་ཡོད་པ་རེད་འདུག། གོང་ཞུས་རྒྱ་ནག་གི་ཟི་ཁྲོན་ཞིང་ཆེན་གྱི་ཁྲིན་ཏུ་གྲོང་ཁྱེར་ནས་བོད་ཀྱི་རྒྱལ་ས་ལྷ་ས་བར་མེ་འཁོར་ལམ་ནས་བསྐྱོད་ཆེད་བཟོས་པའི་རི་ལི་ཕུག་ལམ་དེ་ཀི་ལོ་མི་ཀྲར་དགུ་དང་ཕྱེད་ཀ་ཙམ་གྱི་རིང་ཐུང་དང་དེ་ནི་རྒྱ་ནག་ནང་རི་ལིའི་ལམ་འཛུགས་སྐྲུན་ཐོག་ལོ་རྒྱུས་ཀྱི་རང་བཞིན་ལྡན་པ་ཞིག་ཡིན་པའི་སྐོར་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་གིས་འགྲེལ་བརྗོད་བྱས་ཡོད་པ་རེད་འདུག་རྒྱ་ནག་གཞུང་གི་གཞུང་འབྲེལ་གྱི་དབྱིན་ཡིག་གསར་ཤོག Global Times ཞེས་པ་དེས་གནས་ཚུལ་བཀོད་པར། གོང་ཞུས་ཀྱི་མེ་འཁོར་ལམ་གྱི་བྲག་ཕུག་དེ་བཟོ་རྒྱུར་ལོ་ངོ་དགུ་འགོར་ཡོད་པའི་སྐོར་དང། ད་ཆ་མེ་འཁོར་ལམ་བཏིང་བའི་རྗེས་དེ་དངོས་སུ་ལོ་ངོ་གཅིག་གི་ནང་ཚུད་མེ་འཁོར་བསྐྱོད་ཐུབ་རྒྱུ་ཡིན་པའི་སྐོར་བཀོད་ཡོད་པ་རེད་འདུག་ཡིན་ནའང་རྒྱ་ནག་གཞུང་གིས་བོད་ནང་འཛུགས་སྐྲུན་གྱི་ལས་གཞི་ཁག་གི་ཐོག་དམིགས་ཡུལ་ངེས་ཅན་གཉིས་བཟུང་གི་ཡོད་ཅིང་དེ་དག་ནི་ཞི་བའི་མི་སེར་ཚོའི་ཆེད་བེད་སྤྱོད་ཙམ་མ་ཟད་དྲག་པོའི་དཔུང་དམག་གི་ལས་དོན་ཆེད་བེད་སྤྱོད་ཡིན་པ་ཞིག་ཆེད་མངགས་འཛུགས་སྐྲུན་བྱེད་ཀྱི་ཡོད་པ་རེད། རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་རྟེན་གཞི་བྱས་པའི། Tibet Rights Collective། ཞེས་པའི་བོད་དོན་སྲིད་བྱུས་ཉམས་ཞིབ་ཁང་དེས་རྒྱ་ནག་གཞུང་གིས་བོད་ཐོག་འཛིན་པའི་སྲིད་བྱུས་ནི་བོད་ནང་དམ་དྲག་ཧ་ཅང་གི་ཤུགས་ཆེ་བྱས་པའི་མུར་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་ཁག་གི་ཐོག་དྲག་གནོན་བྱས་ནས་རིམ་པས་བོད་ནང་དང། ཕྱིའི་རྒྱལ་ཁབ་ཁག་ནང་གི་བོད་མི་རྣམས་ཀྱིས་རྒྱར་གདོང་ལེན་གྱི་ནུས་པ་དེ་ཉམས་ཉེས་སུ་གཏོང་རྒྱུའི་དམིགས་ཡུལ་མཚོན་གྱི་ཡོད་པའི་སྐོར་གསུངས་འདུག། པ་ར་གོའི་འདེམས་ཐོན་སྲིད་འཛིན་སན་ཏི་ཨེ་གོ་པེ་ནེ་ཡ་མཆོག་ཕྱི་ཟླ་བདུན་པའི་ཚེས་བཅུ་གཅིག་རེས་གཟའ་མིག་དམར་ཉིན་ཐེ་ཝན་དུ་འཚམས་གཟིགས་ཕེབས་སྐབས་ཁོང་གིས་དམངས་གཙོའི་གླིང་ཕྲན་ཐེ་ཝན་ཐོག་རྒྱ་ནག་གི་ཕྱི་འབྲེལ་དང་དམག་དོན་གྱི་དྲག་ཤུགས་ཇི་ཙམ་བཏོན་མིན་ལ་མ་ལྟོས་པར་ཁོང་གི་རྒྱལ་ཁབ་པ་ར་གོའ་ཡིས་ཐེ་ཝན་དང་འབྲེལ་བ་སྔར་ལས་ཉེ་རུ་གཏོང་དགོས་ཀྱི་འདུག་ཅེས་གསུངས་འདུག་སན་ཏི་ཨེ་གོ་པེ་ནེ་ཡ་མཆོག་ཐེ་ཝན་གནམ་ཐང་དུ་ཕེབས་སྐབས་ཐེ་ཝན་ཕྱི་སྲིད་བློན་ཆེན་ཇོ་སེབ་ཝུ་ཕེབས་ཡོད་ཅིང། གནམ་ཐང་དུ་འདུས་པའི་གསར་འགོད་པ་ཚོར་སཱན་ཏི་ཡ་གོ་པེ་ན་ཡ་མཆོག་ལོ་ངོ་ཉི་ཤུ་རྩ་བཞིའི་གོང་ཐེ་ཝན་དུ་སློབ་གཉེར་གནང་ཡོད་པ་དང་ད་ལན་ཁོང་བསྐྱར་དུ་ཐེ་ཝན་ལ་ཕེབས་པ་དུས་ལོ་ངོ་ལྔ་བཅུ་ལྷག་གི་པཱ་ར་ཀུའེ་དང་ཐེ་ཝན་བར་ཡིན་བཞིན་པའི་མཛའ་བརྩེ་གྱི་མཐུན་འབྲེལ་དེ་ནུས་ཤུགས་ཆེ་རུ་གཏོང་རྒྱུ་ཡིན་ཞེས་པའི་འགྲེལ་བརྗོད་གནང་འདུག། པཱ་ར་གོ་ཨ་ཡི་འདེམས་ཐོན་སྲིད་འཛིན་གྱིས་ཐེ་ཝན་གྱི་སྲིད་འཛིན་ལྕམ་ཙའེ་ལིང་ཝེན་དང་སྲིད་བློན་ཝི་ལེམ་ལའེ་རྣམ་གཉིས་ལྷན་མཇལ་འཕྲད་གནང་རྒྱུ་རེད་འདུག་རྒྱ་ནག་གིས་ཐེ་ཝན་དང་འབྲེལ་བ་ཡག་པོ་ཡོད་པའི་ཨ་མི་རི་ཀའི་ཉེ་འཁྲིས་སུ་ཡོད་པའི་ལྷོ་ཨ་མི་རི་ཀའི་ཁྱིམ་མཚེས་རྒྱལ་ཁབ་དེ་ཚོ་ཐེ་ཝན་དང་འབྲེལ་བ་གཅོད་ཐབས་ཀྱི་གནོན་ཤུགས་སྤྲོད་བཞིན་ཡོད་པར་ཨ་མི་རི་ཀས་ཉེན་ཚབས་ཚོར་བཞིན་ཡོད་པ་རེད། འདེམས་ཐོན་སྲིད་འཛིན་སན་དྷི་ཀོ་པེ་ནེ་ཡ་མཆོག་ཟླ་བ་རྗེས་མའི་ཚེས་བཅོ་ལྔ་ཉིན་དངོས་སུ་སྲིད་འཛིན་ལས་འཁུར་གྱི་དམ་འབུལ་གནང་རྒྱུ་ཡིན་པ་དང་སྐབས་དེར་ཐེ་ཝན་སྲིད་བློན་ཝི་ལམ་ལའེ་མཆོག་ཐེ་ཝན་གྱི་སྐུ་ཚབ་གནང་སྟེ་དམ་འབུལ་མཛད་སྒོའི་ནང་མཉམ་ཞུགས་གནང་རྒྱུ་ཡིན་པ་དང། ཁོང་ནི་ཐེ་ཝན་དམངས་གཙོའི་ཡར་ཐོན་ཚོགས་པའི་ཉིས་སྟོང་ཉི་ཤུ་རྩ་བཞིའི་ཟླ་བ་དང་པོའི་འོས་བསྡུའི་སྐབས་སྲིད་འཛིན་འོས་མི་ཡང་ཡིན་པ་རེད། ཕྱི་ཚེས་བཅུ་ཉིན་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་རྒྱལ་ས་ཝ་ཤིན་ཏོན་དུ་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ལས་ཁང་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་དོན་སྐོར་གནད་འདྲི་ཞུས་པའི་ལན་དུ་གཞུང་ཚབ་ལས་ཁང་གི་མགྲིན་ཚབ་མ། Liu Pengyu། ཟེར་བ་ཞིག་གིས་ལན་འདེབས་བྱས་པའི་ནང་བཙན་བྱོལ་བོད་མིའི་སྒྲིག་འཛུགས་ཞེས་པ་དེ་གྱེན་ལོག་གི་ཚོགས་པ་ཞིག་ཡིན་ལུགས་དང་སྒྲིག་འཛུགས་དེས་རྒྱ་ནག་གི་རྩ་ཁྲིམས་དང་ཁྲིམས་ལུགས་བརྒལ་གྱི་ཡོད་པ་མ་ཟད་དེ་འཛམ་གླིང་གི་རྒྱལ་ཁབ་སུས་ཀྱང་ངོས་འཛིན་བྱས་མེད་ལུགས་བརྗོད་ཡོད་པ་རེད་འདུག་དེ་བཞིན་འདི་ག་རྒྱལ་ས་ཝ་ཤིན་ཏོན་ནང་རྟེན་གཞི་བྱེད་པའི་རྒྱ་ནག་གི་གཞུང་ཚབ་ལས་ཁང་གི་མགྲིན་ཚབ་པ་དེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་གནས་བབ་སྐོར་གྲོས་བསྡུར་བྱེད་རྒྱུར་སྒོ་མོ་ཕྱེ་ཡོད་པ་ལས་བོད་དོན་ཟེར་བའི་སྐོར་གྲོས་བསྡུར་གང་ཡང་བྱེད་རྒྱུ་མིན་ལུགས་བརྗོད་ཡོད་པ་རེད་འདུག་དེ་མ་ཟད་ཁོ་མོས ྋགོང་ས་ཏཱ་ལའི་བླ་མ་མཆོག་གི་ཁ་བྲལ་གྱི་གྲོས་འགོ་དེ་དག་མཚམས་འཇོག་དང་མེས་རྒྱལ་ཁ་བྲལ་གཏོང་རྒྱུ་མཚམས་འཇོག་རྒྱ་ནག་གཞུང་དང་མི་མང་གི་ཡིད་ཆེས་ཐོབ་རྒྱུར་དོན་དངོས་ཀྱི་ལས་དོན་སྤེལ་གནང་དགོས་པའི་སྐོར་བརྗོད་ཡོད་པ་རེད་འདུག་ཡིན་ནའང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཁ་ཉིན་ཕྱི་ཚེས་བརྒྱད་ཉིན་བཞུགས་སྒར་ནས་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་ཆིབས་བསྒྱུར་ཐོན་གནང་སྐབས་བཞུགས་སྒར་ཉེ་འཁྲིས་ག་གལ་གནམ་ཐང་དུ་འབྱོར་བའི་གསར་འགོད་པར་བཀའ་ལན་ཕེབས་དོན་དུ་ད་ཆ་རྒྱ་ནག་ལ་འགྱུར་བ་འགྲོ་བཞིན་པ་དང་རྒྱ་ནག་གཞུང་གིས་གཞུང་འབྲེལ་དང་གཞུང་འབྲེལ་མིན་པ་གཉིས་ཀའི་ཐོག་ནས་ངོས་ལ་འབྲེལ་བ་བྱས་ཡོང་གི་འདུག་ཅེས་བཀའ་ཕེབས་ཡོད་པ་རེད་འདུག ྋགོང་ས་མཆོག་གིས་རྟག་པར་རྒྱ་ནག་དང་བཀའ་མོལ་གནང་རྒྱུར་སྒོ་མོ་ཕྱེ་ནས་བཞུགས་ཡོད་པ་དང་ད་ཆ་རྒྱ་ནག་གཞུང་གིས་ཀྱང་བོད་མིའི་སྙིང་སྟོབས་དང་ཆོད་སེམས་ལ་འགྱུར་བ་མེད་པ་ཤེས་ཏེ་བོད་ཀྱི་དཀའ་ངལ་སེལ་ཆེད་ཁོང་ཚོས་ངོས་དང་འབྲེལ་བ་བྱེད་རྒྱུའི་འདོད་པ་བྱེད་ཀྱི་འདུག། ང་ཚོས་རང་བཙན་རྩོད་ཀྱི་མེད་པར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་ལ་སྡོད་རྒྱུར་ལོ་མང་གི་སྔོན་ནས་ཐག་བཅད་ཟིན་པས་ངོས་རང་ནི་ཁོ་ཚོ་དང་གྲོས་མོལ་བྱེད་རྒྱུར་གྲ་སྒྲིག་ཨང་གསར་ཡིན། གང་ལྟར་ང་ཚོས་བལྟ་རྒྱུ་རེད། ད་ཆ་རྒྱ་ནག་ལ་འགྱུར་བ་འགྲོ་བཞིན་པའི་ཁར། རྒྱ་ནག་གིས་གཞུང་འབྲེལ་དང་གཞུང་འབྲེལ་མེད་པ་གཉིས་ཀའི་ལམ་ནས་ངོས་ལ་འབྲེལ་བ་བྱས་ཡོང་གི་འདུག་ཅེས་བཀའ་བསྩལ་གནང་ཡོད་པ་རེད་འདུག།
རེས་གཟའ་མིག་དམར་ཉིན་བལ་ཡུལ་དུ་གངས་རི་ཇོ་མོ་གླང་མའི་ཉེ་འགྲམ་དུ་ཡོད་པའི་བླ་མ་འཇུ་ར་ཞེས་པའི་ས་ཁུལ་དུ་མེག་སི་ཀོ་ཡི་མི་རིགས་ཡིན་པའི་ཡུལ་སྐོར་སྤྲོ་འཆམ་པ་མི་ལྔ་དང་གནམ་གྲུའི་ཁ་ལོ་བ་བལ་པོ་གཅིག་བཅས་ཁྱོན་བསྡོམས་མི་དྲུག་ཐད་འཕུར་གནམ་གྲུ་བརྡབ་ལྷུང་ཤོར་བའི་རྐྱེན་གྱིས་འདས་གྲོངས་སུ་ཕྱིན་འདུག་མེག་སི་ཀོའི་མི་རིགས་ཡུལ་སྐོར་སྤྲོ་འཆམ་པ་ལྔའི་ནང་ནས་སྐྱེས་པ་གཉིས་དང་བུད་མེད་གསུམ་ཡོད་པ་བལ་ཡུལ་ཞི་བའི་མཁའ་འགྲུལ་ལས་ཁུངས་ནས་གསལ་བསྒྲགས་སྤེལ་འདུག། ཐད་འཕུར་གནམ་གྲུ་བརྡབ་ལྷུང་ཤོར་བའི་རྒྱུ་རྐྱེན་གང་ཡིན་པ་གསལ་པོ་མེད་པ་དང། གནམ་གཤིས་ཡག་པོ་མེད་པའི་རྐྱེན་གྱིས་བརྡབ་ལྷུང་ཤོར་ཡོད་སྲིད་པ་རེད་ཅེས་གནམ་ཐང་གི་འབྲེལ་ཡོད་ལས་བྱེད་པ་སཱ་ཀར་ཀཱ་དིལ་གྱིས་འགྲེལ་བརྗོད་གནང་འདུག། སྤྱིར་ཡུལ་སྐོར་སྤྲོ་འཆམ་པ་ཡང་ན་གངས་རི་འཛེག་མཁན་སུ་ཞིག་ཡིན་ཡང་ཟླ་བ་ལྔ་པའི་རྗེས་སུ་རི་འཛེག་བྱས་པ་ཡིན་ན་ཆར་དུས་རྐྱེན་གྱིས་སྨུག་པ་འཁྲིགས་ནས་ཐག་རིང་མཐོང་ཐུབ་ཁག་པོ་ཡོད་པ་རེད། ཉེན་སྐྱོབ་ཐད་འཕུར་གནམ་གྲུ་གཉིས་བཏང་ནས་ཡུལ་སྐོར་བ་མི་ལྔ་པོ་དེ་རྣམས་ཀྱི་ཕུང་པོ་བལ་ཡུལ་རྒྱལ་ས Kathmandu དབོར་ནས་ཕུང་པོར་བརྟག་དཔྱད་ཚར་རྗེས་ཕུང་པོ་རྣམས་ནང་མི་སྤུན་མཆེད་ཡང་ན་གཞུང་ཚབ་ཁང་དུ་རྩིས་སྤྲོད་བྱེད་རྒྱུ་ཡིན་པ་རེད་འདུག། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་གཟུགས་གཞི་བདེ་མིན་དབང་གིས་བདུན་འདིའི་རེས་གཟའ་ཕུར་བུ་ཉིན་ཚོགས་རྒྱུའི། ASEAN། ཞེས་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་ཀྱི་ཚོགས་འདུ་དེར་ཚོགས་བཅར་ཐུབ་རྒྱུ་མིན་པའི་གནས་ཚུལ་ཐོན་འདུག་དེ་ཡང་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ Wang Wenbin ཡིས་བརྗོད་པར། ཕྱི་སྲིད་བློན་ཆེན་ཆིང་གཱང་ད་ཐེངས་ཀྱི་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་ཀྱི་ཚོགས་འདུ་དེར་ཚོགས་བཅར་ཐུབ་ཐབས་མེད་པ་ནི་གཟུགས་གཞིའི་འཕྲོད་བསྟེན་གྱི་རྒྱུ་མཚན་ཐོག་ནས་ཡིན་པ་རེད་ཅེས་བརྗོད་པ་ལས་གཞན་འགྲེལ་བརྗོད་གང་ཡང་བྱས་མེད་པ་རེད་འདུག་ལོ་ན་ལྔ་བཅུ་ང་བདུན་ལ་སོན་པའི་ཆིང་ཁང་ཡིས་རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱི་གོ་གནས་དེ་ཝང་དབྱིའི་གདོང་ནས་སྔ་ལོ་ཕྱི་ཟླ་བཅུ་གཉིས་ནང་ལེན་གནང་བ་དང་ཁོང་ཉེ་སྔོན་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་ལྔ་ཉིན་པེ་ཅིང་དུ་ཤི་རི་ལང་ཀ་དང་ར་ཤི་ཡ་དང་ཝེ་ཏི་ནམ་བཅས་པའི་རྒྱལ་ཁབ་ཁག་གི་དཔོན་རིགས་རྣམས་དང་མཇལ་འཕྲད་གནང་བའི་རྗེས་དམངས་ཁྲོད་དུ་མཐོང་ཆོས་མེད་པར་གྱུར་ཡོད་པ་རེད་འདུག་ཁོང་གིས་ཡུ་རོབ་སྤྱི་མཐུན་གྱི་ཕྱི་སྲིད་གཙོ་འཛིན་སྐུ་ཞབས། ཇོ་སེབ་བོ་རེལ་མཆོག་བདུན་སྔ་མ་དེར་པེ་ཅིང་དུ་མཇལ་མོལ་གནང་རྒྱུའི་འཆར་གཞི་ཡོད་ནའང་དེར་འགྱུར་བ་ཐེབས་ནས་དེ་ཕྱིར་འགྱངས་གནང་དགོས་བྱུང་བའི་སྐོར་ཡུ་རོབ་སྤྱི་མཐུན་གྱི་མགྲིན་ཚབ་པ་ཞིག་གིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ལས་ཁང་ལ་གསུངས་ཡོད་པ་རེད་འདུག་གོང་ཞུས་གནས་ཚུལ་འདི་མཁྱེན་རྟོགས་ཡོད་མཁན་རྣམས་ཀྱིས་ཡུ་རོབ་སྤྱི་མཐུན་གྱི་ཕྱི་སྲིད་གཙོ་འཛིན་མཆོག་ཁ་སྔོན་ཕྱི་ཚེས་ལྔ་ཉིན་པེ་ཅིང་དུ་འབྱོར་གནང་རྒྱུའི་འཆར་གཞིའི་སྔོན་ཉིན་གཉིས་ནང་ཚུད་མ་གཏོགས་ཁོང་ལ་རྒྱ་ནག་གཞུང་གིས། བརྡ་ལན་བྱས་མེད་པའི་སྐོར་བརྗོད་འདུག་ཨ་མེ་རི་ཁའི་གཞུང་གི་ངོས་ནས་རྒྱ་ནག་དང་འབྲེལ་ལམ་བཟང་དུ་གཏོང་རྒྱུའི་འབད་བརྩོན་གནང་མུས་ལྟར་ཕྱི་སྲིད་དྲུང་ཆེ་ཨན་ཏྲོ་ནི་བྷི་ལིང་ཁིན་མཆོག་བདུན་འདིའི་ནང་གོང་ཞུས་ཨེ་སི་ཡན་ཞེས་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་ཀྱི་ཚོགས་འདུ་དེར་ཚོགས་བཅར་གནང་རྒྱུ་དང་སྐབས་དེར་རྒྱ་ནག་གི་ཕྱི་སྲིད་བློན་ཆེན་དང་མཇལ་འཕྲད་གནང་རྒྱུའི་གོ་སྐབས་ཤིག་ཡོད་ནའང་དེ་ལྟར་ཡོང་བཟོ་མེད་པར། གྱུར་ཡོད་པ་རེད་འདུག། སྒང་ཏོག་སྒོར་གཞས་ཚོགས་པ་བཙུགས་ནས་བོད་མི་རྣམས་སོ་སོའི་རིག་གཞུང་ལ་དོ་སྣང་གསར་པ་ཞིག་བསྐྲུན་བཞིན་པའི་སྐོར། གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་སྙན་སྒྲོན་ཞུས་པ་ཞིག་གསན་རོགས་གནང། དེང་སྐབས་བོད་ཕྱི་ནང་གཉིས་སུ་རྒན་གཞོན་བར་གསུམ་ཁྲོད་བོད་ཀྱི་སྲོལ་རྒྱུན་གྱི་སྒྱུ་རྩལ་ལམ་རིག་གཞུང་གཞས་སྣ་འཁྲབ་སྟོན་ཐོག་དོ་དབྱིངས་བྱེད་མཁན་ཇེ་མང་དུ་ཕྱིན་ནས་རང་རང་སོ་སོའི་ས་གནས་སུ་སྒོར་གཞས་ཚོགས་པ་ཆེད་འཛུགས་ཀྱིས་རེས་གཟའ་ལྷག་པ་སྐུའི་བླ་གཟའ་དང་བོད་པའི་དུས་ཆེན་ཁག་ཉིན་སྒོར་གཞས་འཁྲབ་བཞིན་སོ་སོའི་རིག་གཞུང་ལ་དོ་སྣང་བྱེད་བཞིན་པ་ལྟར། འདི་ག་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་གནས་སྡོད་བོད་རིགས་བསྟན་འཛིན་འགྱུར་མེད་ལགས་ཀྱིས་མ་སྐུལ་དྭང་བླངས་ཐོག་སྒོར་གཞས་ཚོགས་པ་ཞིག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དགུ་པའི་ནང་གསར་འཛུགས་གནང་ཡོད་འདུག་དེ་ཡང་གཙོ་བོ་བོད་མི་མི་རབས་གཞོན་པ་ཚོས་སོ་སོའི་རིག་གཞུང་ལ་དོ་སྣང་སླེབས་ཡག་དང་གཞས་སྣ་འཁྲབ་སྟོན་གྱི་ལམ་ནས་བོད་མི་ནང་ཁུལ་གཅིག་སྒྲིལ་དང་འཆམ་མཐུན་ཡོང་ཐབས་སུ་དམིགས་ནས་སྒོར་གཞས་ཚོགས་པ་དེ་འཛུགས་པ་ཞིག་དང་ཚོགས་པ་དེ་འཛུགས་ནས། ཁ་ཐོར་བོད་རིགས་ནང་ཁུལ་ངོ་ཤེས་དང་འཆམ་མཐུན་ལྷག་པར་དུ་གཞོན་སྐྱེས་ཁྲོད་སོ་སོའི་རིག་གཞུང་ལ་དོ་སྣང་གསར་པ་ཞིག་བསྐྲུན་ཐུབ་པ་ཙམ་དུ་མ་ཟད་ས་གནས་ཡུལ་མི་ཁག་ཅིག་ཚོགས་པའི་ནང་འཛུལ་ཞུགས་ཀྱིས་བོད་རིགས་དང་ས་གནས་ཡུལ་མིའི་བར་མཐུན་ལམ་དམ་ཟབ་ཡོང་རྒྱུར་ཕན་ཐོགས་ཆེན་པོ་འབྱུང་བཞིན་ཡོད་པ་སྒང་ཏོག་སྒོར་གཞས་ཚོགས་པ་གསར་འཛུགས་གནང་མཁན་བསྟན་འཛིན་འགྱུར་མེད་ལགས་ཀྱིས་གསུངས་དོན།

ང་རང་དུས་རྟག་ཏུ་གོང་ས་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩིའི་མཛད་སྒོའི་ཐོག་མཉམ་ཞུགས་གནང་གི་ཡོད་སྐབས་དེ་དུས་བོད་མི་ཚོས་སོ་སོའི་རིག་གཞུང་གི་གཞས་སྣ་འཁྲབ་སྟོན་གནང་བར་མཐོང་དུས་བོད་གཞས་ལ་དོ་དབྱིངས་ཆེན་པོ་སླེབས་སོང་དེ་ནས་ང་རང་སྒོར་གཞས་ཚོགས་པའི་ནང་འཛུལ་ཞུགས་ཀྱིས་ད་ཆ་ང་རང་བོད་གཞས་འཁྲབ་ཡག་ཤེས་པ་ཙམ་དུ་མ་ཟད་ཚོགས་མི་ཚང་མ་དང་མཉམ་དུ་མཐུན་པོ་དང་འདིར་སླེབས་ནས། སེམས་པ་སྐྱིད་པོ་ཡོང་གི་འདུག་ཅེས་གསུང་གི་འདུག་སྒོར་གཞས་ཚོགས་པ་དེ་བཙུགས་ནས་ད་བར་རེས་གཟའ་ལྷག་པ་སྐུའི་བླ་གཟའ་ནམ་ཡིན་དང་བོད་པའི་དུས་ཆེན་ཁག་དང་ལྷག་པར་དུ་སྒང་ཏོག་ནང་གི་མི་ཚོགས་མང་པོ་འཛོམས་སའི་ཁྲོམ་ར་ཨེམ་ཇི་མརག་དང་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་འདི་ལོའི་སྤྱི་ཟླ་དང་པོའི་ནང་དགེ་ལུགས་ཆོས་བརྒྱུད་འཛིན་པ་ཡོངས་ནས་བརྟན་བཞུགས་བསྟར་འབུལ་ཞུས་སྐབས་ཚོགས་པའི་ངོས་ནས་མཆོད་པའི་ཚུལ་དུ་བོད་ཀྱི་སྲོལ་རྒྱུན་གྱི་གཞས་སྣ་གཟིགས་འབུལ་ཞུ་ཐུབ་པ་བྱུང་ཡོད་སྐོར་བསྟན་འཛིན་འགྱུར་མེད་ལགས་ནས་མུ་མཐུད་གསུང་དོན།

མང་པོ་ཤེས་སོང་ང་རང་བོད་པའི་གཞས་དང་རིག་གཞུང་ལ་དོ་དབྱིངས་ཆེན་པོ་ཡོད་མཁན་ཞིག་ཡིན་ང་རང་ནང་གི་ལས་ཀ་བཞག་ནས་འདིར་སྒོར་གཞས་འཁྲབ་གག་ཡོང་གི་ཡོད་འདི་ནི་རིག་གཞུང་ཙམ་མིན་པར་སོ་སོའི་ལུས་སེམས་གཉིས་ཀར་ལ་ཕན་ཐོགས་ཡོད་པའི་ལུས་སྦྱོང་ལྟ་བུ་རེད་འདུག་ཅེས་གསུང་གི་འདུག་ཡང་དྭང་བླངས་ཐོག་སྒོར་གཞས་ཚོགས་པར་གཞས་སྣ་འཁྲབ་སྟོན་སྦྱོང་བརྡར་འབུལ་མཁན། ཟློས་དགེ་ཟུར་པ་ཟླ་བ་བུ་ཁྲིད་ལགས་ཀྱིས་འདས་པའི་ལོ་གཅིག་མ་ཟིན་ཙམ་གྱི་ནང་ཚང་མས་བོད་གཞས་ལ་དོ་དབྱིངས་དང་ཉིན་མ་ཆད་པར་སྦྱོང་བརྡར་ལ་ཕེབས་ནས་ད་ཆ་བརྒྱ་ཆ་དགུ་བཅུ་གདེང་སྤོབས་ངང་གཞས་སྣ་འཁྲབ་བཞིན་ཡོད་པ་གསུང་གི་འདུག། འདི་ནང་ལོགས་ལ་ལས་ཁུངས་ལས་བྱེད་པ་ཡི་ཡོད་རེད་རོ། ཁོ་ན་ཁོ་རང་ཚོ་ཚོང་ཁང་ཡོད་མཁན་ཡོད་རེད། དེ་ཚོ་ཚང་མ་དགོང་དག་ཆུ་ཚོད་བཞི་པ་བཞི་དང་ཕྱེད་ཀ་ཏག་ཏག་ཁོ་རང་ཚོ་ག་འདྲ་ཡ་མ་བྱས་བྱས་ཐབས་ཤེས་བྱས་བྱས་ཉིན་མ་ཆད་པ་བྱས་ནས་ཁོ་རང་ཚོ་སླེབས་ཀྱི་རེད། འདི་སླེབས་པའི་གི་བཀའ་དྲིན་ཆེ། གཉིས་པ་འདི།

དེ་བཞིན་སྒོར་གཞས་ཚོགས་པའི་ཚོགས་མི་བློ་བཟང་ལགས་ཀྱིས་ཁོ་མོ་སྒོར་གཞས་ཚོགས་པ་ནང་འཛུལ་ཞུགས་བྱས་ནས་བོད་པའི་རིག་གཞུང་དང་བོད་ཀྱི་རྩ་དོན་ཐོག་དོ་དབྱིངས་ཆེ་རུ་སླེབས་པ་ཙམ་དུ་མ་ཟད་ཁོ་མོའི་ཕྲུ་གུ་ཚོས་ཀྱང་སོ་སོའི་རིག་གཞུང་ལ་དོ་སྣང་གསར་པ་ཞིག་སླེབས་སོང་ཞེས་གསུང་གི་འདུག། དེ་བྱས་ནས་ནང་ལ་འཁྲབ་དུས་སྦྱང་དུས་ཨ་ནི་ཁོ་ཚོས་ཡིན་ན་དབྱིངས་འདི་པུ་ར་སླེབས་ཀྱི་འདུག་ཨ་ནི་ང་རང་བུ་མོ་ཡིན་ནའི་ད་སྒྲ་སྙན་སྦྱང་གི་ལབ་སྒྲ་སྙན་ཉོས་དྷ་རམ་ས་ལ་སྒྲ་སྙན་ལེན་སྒྲ་སྙན་སྦྱང་བྱེད་དགོས་རེད་ཨ་ནི་ང་ཚོ་ད་རེས་ད་དེར་འཁྲབ་ཡག་ཡིན་པ་ད་ཨ་ནི་ང་རང་ཡིན་ནས་རྒྱབ་ལ་ཡིན་ནས་སྒྲ་སྙན་ཚོ་སྦྱང་འོ་དེ་འདྲ་བྱེད་ནས་ཨ་ནི་བྱེད་དགོས་ཡ་དེ་ང་ཚོ་ད་གཞིས་ཆགས་ལ་མེད་པ་ཡིན་ནས་བོད་པའི་ཚོ་ཚོགས་ལ་མེད་པ་ཡིན་ནས་ང་ཚོ་སྡུག་སུ་ཡོང་དགོས་ཡོང་ཡ་ར་ཟློས་གར་ལ་དེ་གོ་སྐབས་ཆེན་པོ་དཔེ་རེད་བཞག་ཨ་ནི་དེ་ང་ཚོ་ཚོགས་གཙོ་ལ་བསྟན་འཛིན་འགྱུར་མེད་ལགས་ཀྱིས་ད་སྐུ་ལས་ཞེ་པོ་ཅིག་བསྐྱོན་སོང། སྒོར་གཞས་ནི་ལོ་ངོ་གཅིག་སྟོང་དྲུག་བརྒྱ་ལྷག་ཙམ་གྱི་ལོ་རྒྱུས་ལྡན་པའི་བོད་ཀྱི་དམངས་ཁྲོད་ཀྱི་གླུ་གར་ཞིག་ཡིན་ལ་སྒོར་གཞས་ནི་བོད་ཀྱི་སྲོལ་རྒྱུན་གྱི་སྒྱུ་རྩལ་གྱི་རྣམ་གྲངས་ཤིག་ཀྱང་ཡིན་པ་རེད། སྒོར་གཞས་ནི་གཙོ་བོ་བོད་ཀྱི་ལོ་སར་དང་སྲོལ་རྒྱུན་དུས་ཆེན་གསོལ་སྟོན་བཅས་དང་དེ་བཞིན་མི་དམངས་མཉམ་འཛོམས་ཀྱི་སྟོན་མོར་རོལ་སྐབས་འཁྲབ་སྟོན་བྱེད་ཀྱི་ཡོད་པ་རེད། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། ཨ་རིའི་རྒྱལ་ནང་བདེ་སྲུང་ལྷན་ཁང་གི་དྲུང་ཆེ་གཞོན་པ Robert P Silvers ལགས་ཀྱིས་ཨ་རིའི་ངོས་ནས་ངལ་རྩོལ་འགོག་ཐབས་ཀྱི་ཁྲིམས་ཡིག་དེ་ལག་བསྟར་གནང་བཞིན་ཡོད་པ་མ་ཟད་རྒྱ་ནག་གཞུང་གིས་བཙན་དབང་ངལ་རྩོལ་ལས་རིགས་ཐོག་བཟོ་སྐྲུན་བྱས་པའི་དངོས་ཟོག་ཐོག་ཁྲིམས་ཡིག་དེ་མུ་མཐུད་ལག་བསྟར་ཤུགས་ཆེ་ཤུགས་ཆེ་རུ་གནང་རྒྱུ་ཡིན་པ། ཨ་རིའི་འཛིན་སྐྱོང་དང་གྲོས་ཚོགས་ཀྱི་རྒྱ་ནག་ཐོག་གི་ཚོགས་ཆུང་གིས་གོ་སྒྲིག་ཞུས་པའི་ཉན་ཞིབ་ཐོག་གསུངས་ཡོད་པའི་སྐོར

འགྲོ་མི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གནད་དོན་ཐོག་ཉན་ཞིབ་ཞིག་ཚོགས་གནང་སོང། The US has long condemned the People's Republic of China's ongoing genocide and crimes against humanity དེ་ཡང་ཐེངས་འདིའི་ཉན་ཞིབ་ལས་རིམ་ཐོག་ཨ་མི་རི་ཀའི་རྒྱལ་ནང་བདེ་སྲུང་ལྷན་ཁང་གི་དྲུང་ཆེ་གཞོན་པ Robert Silver ལགས་ཀྱིས་རྒྱ་ནག་གཞུང་གིས་རྒྱ་ནག་ནང་ཡུ་གུར་མི་སེར་གཙོས་པའི་གྲངས་ཉུང་མི་རིགས་ཐོག་འགྲོ་མི་ཐོབ་ཐང་རྡོག་རོལ་གཏོང་བཞིན་པ་དང་དེ་ཡང་ཡུ་གུར་མི་སེར་ས་ཡ་བརྒལ་བ་འཛིན་བཟུང་བྱས་ཏེ་བཙན་ཤེད་ཀྱིས་སྐུལ་འདེད་བྱས་པ་དེ་ནི

ཨ་མེ་རི་ཀའི་ཕྱི་ཚོང་སྒོ་ཁྲལ་དང་ས་མཚམས་སྲུང་སྐྱོབ་སྒྲིག་འཛུགས་ནས་ད་བར་ཨ་སྒོར་ཐེར་འབུམ་གཅིག་དང་ས་ཡ་བཞི་ལྷག་གི་དངོས་ཟོག་ཐོག་གཟིགས་ཞིབ་བྱས་ཡོད་པ་དང་དེ་ཡི་བརྒྱུད་ཨ་རི་གཞུང་གིས་གཏན་འབེབས་བྱས་པའི་བཀའ་ཁྱབ་དེ་ཚོར་དངོས་ཡོད་ཀྱིས་ལག་བསྟར་བྱེད་མུས་ཡིན་པ་ནན་བརྗོད་གནང་སོང། ཡང་ད་ལྟ་གོང་དུ་གསན་པའི་སྒྲ་འདི་ནི་ཨ་མེ་རི་ཀའི་སེལ་པོ་རྩེད་འགྲན་པ་གྲགས་ཅན Enes Kanter Freedom ལགས་རེད། So my first topic was Free Tibet our our first game I was playing ཁོང་གིས་ཐེངས་འདིའི་ཉན་ཞིབ་ཐོག་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ལ་རྒྱབ་སྐྱོར་གནང་དགོས་པའི་རྒྱུ་མཚན་ཁག་ཅིག་ངོ་སྤྲོད་གནང་བ་དང། དེ་ཡང་རྒྱ་ནག་གི་ཤུགས་རྐྱེན་དེ་ནི་ཧ་ལས་པའི་ཤུགས་ཆེན་པོ་ཡོད་སྟབས། དེ་སྔ་ཁོང་གིས་ཨ་རིའི་ནང་སེལ་པོ་རྩེད་འགྲན་ཞིག་གི་ཐོག་རྒྱ་ནག་དམར་ཤོག་ཚོགས་པར་སྐྱོན་བརྗོད་ཀྱིས་རྒྱ་ནག་གཞུང་ནས་བོད་མིའི་ཐོག་སྤེལ་བའི་དྲག་གནོན་ཅན་གྱི་སྲིད་བྱུས་སྐོར་དྲིལ་བསྒྲགས་བྱས་པར་བརྟེན། སྐར་མ་ཉི་ཤུ་རྩ་བཞི་ནང་ཚུད་ཀན་ཀྲེར་ལགས་ཀྱི་རུ་ཁག Boston Celtics གི་རྩེད་མོ་ཡོངས་རྒྱང་སྲིང་བྱ་རྒྱུ་ཕྱིར་འཐེན་བྱས་ཡོད་པའི་གནས་ཚུལ་ངོ་སྤྲོད་གནང་སོང། དེ་ཡང་ཁོང་གིས་རྒྱ་ནག་གཞུང་ལ་སྐྱོན་བརྗོད་བྱས་པའི་རྐྱེན་གཟེབ་སྤོལ་རྩེད་འགྲན་རུ་ཁག་ནང་མཉམ་ཞུགས་བྱེད་ཐུབ་ཀྱི་མེད་པ་མ་ཟད་ཁོང་སྒེར་གྱི་དཔལ་འབྱོར་གྱི་ཡོང་འབབ་ལ་གྱོང་གུད་ཆེན་པོ་ཐེབས་ཡོད་ན་ཡང། ཁོང་གིས་རྒྱལ་སྤྱིའི་རྩེད་འགྲན་པ་གཞན་ལ་བདེན་པའི་ཕྱོགས་སུ་བཞེངས་རྒྱུའི་སྐུལ་སློང་སྤེལ་བའི་རེ་བ་ཡོད་ཅེས་གསུངས་གནང་སོང། གཞི་རྩའི་འདི་ལོ་སྤྱི་ཟླ་དྲུག་པའི་ནང་ཨ་རི་རྒྱལ་ནང་བདེ་སྲུང་ལྷན་ཁང་གིས་ཤིན་ཅང་ནང་གི་ཡུ་གུར་མང་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་ཚབས་ཆེ་བཏང་བའི་གནད་དོན་འོག་རྒྱ་ནག་གི Printer འམ། པར་སྐྲུན་འཕྲུལ་ལས་ཁང་དང་འབྲེལ་བའི་ཚོང་ལས་ཁང་གྲགས་ཅན Nine Star Corp དང། རྫས་སྦྱོར་གྱི་བཟོ་ལས་ཁང་ཤིན་ཅང་རྫོང་ཐའེ Chemical Limited གཉིས་ལ་ཚོང་འབྲེལ་བཀག་སྡོམ་གྱི་སྲིད་དོན་ཉེས་ཆད་བཀལ་ཡོད་པ་རེད། གནས་ཚུལ་འདི་ཡི་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། བསལ་བཅར་འདྲིའི་ལེ་ཚན་ནང་རྡོ་རྗེ་གདན་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ནས་ཆེས་ཐོག་མར་གནས་མཆོག་རྡོ་རྗེ་གདན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩི་གཟབ་རྒྱས་ངང་ཞུས་པའི་སྐོར་མཐུན་ཚོགས་ཀྱི་ཚོགས་གཙོ་ཨཱཅཱརྱ་སྐུ་ཞབས་ངག་དབང་བསྟན་འཛིན་ལགས་སུ་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་གནང་གི་རེད། རྡོ་རྗེ་གདན་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་ཚོགས་གཙོ་ཨཱཅཱརྱ་སྐུ་ཞོགས་ངག་དབང་བསྟན་འཛིན་ལགས་ཐོག་མར་འཚམས་འདྲི་ཞུ་གི་ཡིན། ལགས་ཐུགས་རྗེ་གནང། ཉི་མ་ཁ་ཤས་གོང་ལ་ཡང་གནས་མཆོག་རྡོ་རྗེ་གདན་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ལུགས་ལྟར་ན་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་སྲུང་བརྩི་ཞུས་གནང་ཡོད་རེད་སྐབས་དེར་སྐུ་མགྲོན་དང་མཉམ་ཞུགས་གནང་མཁན་རྒྱལ་ཁབ་ཀྱི་སྐུ་ཚབ་སུ་སུ་ཡོད་མེད་ཅིག་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་གནང་རོགས་གནང། ད་སྤྱིར་བཏང་རྡོར་གདན་ལ་ཡང་ནང་པའི་རྒྱལ་ཁབ་བཅུ་གསུམ་གི་དགོན་པ་ཡོད་རེད། ད་ཕལ་ཆེར་ཐའི་ལེན་ནས་བརྩིས་པའི་རྒྱལ་ཁབ་ཁག་བཅུ་གསུམ་གི་དགོན་པ་ཡོད་རེད། འདི་བྱས་དེ་ནས་སྤྱིར་བཏང་དགོན་པ་བརྒྱ་ལྷག་ཡོད་རེད་དེ་དེབ་སྐྱེལ་ཞུས་བྱས་པའི་དགོན་པ་ལྔ་བཅུ་ང་དྲུག་ཡོད་རེད། དེ་ཚོ་ཚང་མ International Buddhist Council ཟེར་ཡོད་རེད། དེའི་གི member ཆགས་བསྡད་ཡོད་རེད། འདིའི་ནང་ལ་ཡ་ད་རྒྱལ་ཁབ་བཅུ་གསུམ་གི། རྒྱལ་ཁབ་བཅུ་གསུམ་གི་དགོན་པ་བྱས་དེ་ནི་གཞན་དག་ད་འབྲུག་པ་ཡ། ང་ཚོ་རྒྱ་གར་དང་འབྲུག་པ་ཡང་དགོན་པ་ཁག་མང་པོ་བྱས། བྱས་དུས་གང་ལ་ཡ། འོ་དེ་ཚང་མ International Buddhist Council ཟེར་ཡ་དེའི་གི member རེད། ལགས་ལགས་སོ་དེ་སོང་དུས། འདི་འཁྲུངས་སྐར་སྐབས་ལ་ཡང་ད་སྐུ་ཚབ་རྒྱལ་ཁབ་ནང་ད་གོང་དུ་གསུངས་པ་ནང་བཞིན་དེ་ཚོའི་སྐུ་ཚབ་བཅར་གནང་ཡོད་རེད། ལགས་རེད་དགོན་པ་ཁག་སོ་སོའི་འགན་འཛིན་རྣམ་པ་ཕེབས་ཡོད་རེད་འགན་འཛིན་མཉམ་དུ་ཡར་ད་ཐའི་ལེན་དགོན་པ་ཡིན་ན་ཐའི་ལེན་དགོན་པ་ཁག་མང་པོ་ཞིག་ཡོད་རེད་འགན་གཙོ་བོ་འགན་འཛིན་བྱས་ཏེ་འགན་འཛིན་མཉམ་དུ་སྐུ་ཞོགས་དྲུག་བདུན་བཏབ། ང་ཚོའི་ཡ་གི་རྣམ་རྒྱལ་གྲྭ་ཚང་གི་རྩེ་ལ་ཡ། མི་དགུ་བཅུ་ཙམ་མ་གཏོགས་ནམ་རྒྱུན་ཡང་འདི་ནང་ཤོང་གི་མི་འདུག་དེ་རྩིས་རྒྱབ་བྱས་ཏེ་ང་ཚོ་གདན་འདྲེན་ཞུས་བྱས་དགོན་པ་ཁག་འགན་འཛིན་བྱས་དཔེར་ན་འབར་མ་ཡིན་ན་འབར་མ་དགོན་པ་གི་བླ་ཆེན་དེ་བྱས། བླ་ཆེན་མཉམ་དུ་ཕྱག་རོགས་གསུམ་ཞིག་གིས་མཉམ་དུ་གདན་འདྲེན་བྱས་འདུག་ཅེས་གདན་འདྲེན་ཞུས་པ་རེད། ལགས་ལགས་སོ། དེ་འདྲ་ང་ཚོའི་ངོ་དེབ་ནང་ལ་མཇལ་བའི་སྐབས་ལ་ཡང་སྐུའི་འཁྲུངས་སྐར་གྱི་མཛད་སྒོ་ཉིན་མོ་དེ་ད་ད་ལྟ་གོང་དུ་གསུངས་པ་ནང་བཞིན་རྒྱལ་ཁབ་དེ་གའི་སྟེང་གི་ནང་པའི་དགོན་པ། དང་ལྷ་ཁང་ཁག་གི་སྐུ་ཚབ་དེ་ཚོ་བཅར་གནང་ཤག་དེ་ག་ནང་བཞིན་རྒྱ་གར་གྱི་ད་སློབ་གྲྭའི་གྱི་སློབ་མ་ཁག་ཅིག་དང་ཡུལ་མིས་དེ་འདྲའི་སྲུང་བརྩི་མཉམ་དུ་ཞུས་གནང་འདུག་ཨ་དེ་སོང་དུས་སྐུའི་འཁྲུངས་སྐར་ཉིན་མོ་དེ་མཛད་སྒོ་སྐབས་ལ་ཡང་ད་མཛད་རིམ་ག་རེ་ག་རེ་གནང་ཡོད་མེད་ཅིག་གསུང་རོགས་གནང་དང། སྐྱབས་མགོན་རིན་པོ་ཆེ་སྐུའི་འཁྲུངས་སྐར་རྡོ་རྗེ་གདན་ལ་ཡང་རྣམ་རྒྱལ་གྲྭ་ཚང་གི་ལོ་ལྟར་སྲུང་བརྩི་གནང་གི་ཡོད་རེད། འདིའི་སྐབས་ལ་ཡང་ཕྱོགས་ཁག་གི་ད་དགོན་པ་འབྲེལ་བ་ཡོད་པའི་མི་སྣ་གདན་འདྲེན་ཞུས་བྱས་སྲུང་བརྩི་གནང་གི་ཡོད་རེད་དེ། ད་ལོ་ནི་ང་ཚོ International Buddhist Council གི་ཚོགས་འདུའི་ནང་ལོགས་ལ་ཡང་ང་ཚོ་ནང་པ་སྤྱི་ཡོངས་ཀྱི་དབུ་ཁྲིད

ད་ང་ཚོ་ནང་པ་ཡོངས་རྫོགས་ལ་གནས་འདི་ལས་རྩ་ཆེ་བ་མེད་པ་ཡིན་ཙང་དེ་དེ་ལ་ཡང་ང་ཚོས་སྲུང་བརྩི་ཞུས། སྔ་དྲོའི་ཆུ་ཚོད་བདུན་པའི་ཐོག་ལ་ཡང་རྣམ་རྒྱལ་གྲྭ་ཚང་མདུན་ལ་ཡང་ཚང་མ་གདན་འཛོམས་བྱས། དེ་ནས་ནི་ང་ཚོས་སྐྱབས་མགོན་རིན་པོ་ཆེ་སྐུ་པར་མཐོང་གྲོལ་རིན་པོ་ཆེ་གདན་འདྲེན་གདན་ཞུའི་ཐོག་ལ་ཡང་བྱས་ནས་གནས་མཆོག་རྡོ་རྗེ་གདན་གྱི

གསལ་བཤད་གནང། དེ་གསལ་བཤད་གནང་ཚར་བའི་རྗེས་ལ་ཡང་དེ་ནས་པཱ་ལི་གི་ལུགས་ཀྱི་དེ་ནས་སྐྱབས་མགོན་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་པའི་དེ་ནས་གསུང་ཆོག་གནང་དེའི་རྗེས་ལ་ཡང་དེ་ནས་ང་ཚོ་ཐེག་ཆེན་གྱི་ང་ཚོ་བོད་པའི་གི་ཡང་དེ་ནས་སྐྱབས་མགོན་རིན་པོ་ཆེ་སྐུ་ཚེ་བརྟན་པའི་དེ་ནས་ཞབས་བརྟན་གསོལ་འདེབས་འདི་ཚོ་དེ་ཞུས་དེ་ནས་རྒྱལ་ཁབ་སོ་སོའི་སོ་སོའི། འཐུས་མི་རྣམ་པ་ཡར་བཞེངས་བྱས་དེ་ནི་སྐུ་པར་མཐོང་གྲོལ་རིན་པོ་ཆེ་ལ་མཇལ་དར་ཕུལ། དེ་གྲུབ་པའི་རྗེས་ལ་ཡང་དེ་ནི་སྐྱབས་སུ་སྐུ་པར་ཕར་གདན་འདྲེན་ཞུས་བྱས། བོད་དགོན། ད་ནི་རྣམ་རྒྱལ་གྲྭ་ཚང་གི་གསེར་ཏོག་ལ་ཡར་དར། དལ་ལ་ཡར་དར། cake དང་འདུ་འཛི། མཆོད་པ་ཕུལ་བ་དང་མཛད་སྒོ་གཅིག་གི་འོག་དལ་གནང་བ་རེད། ལགས་ལགས་སོ་ཨ་འདི་དུས་རྒྱ་གར་གྱི་ད་ལྟ་གོང་དུ་བཀའ་འདྲི་ཞུས་པ་ནང་བཞིན་རྒྱ་གར་གྱི་སློབ་ཕྲུག་ཁག་ཅིག་བཅར་འདུག་པ་ད་ག་ནང་བཞིན་ཡུལ་མི་ཡོད་ཀྱི་རེད་པ་ལགས། ལགས་རེད་ཡུལ་མི་གི་ད་ས་གནས་ཀྱི་དཔོན་རིགས་དེ་ཚོ་ཡོད་རེད་ད་ང་ཚོ་རྒྱ་གར་གྱི་བློན་ཆེན་ཁ་ཤིག་དང་པོ་རང་ཕེབས་ཀྱི་ཡིན་གསུངས་པ་རེད་དེའི་སྐབས་ང་ཚོ་གློ་བུར་གྱི་ས་བདག་རིན་པོ་ཆེ་ལ་ཡང་ཚོགས་འདུ་གལ་ཆེན་པོ་ཅིག་བྱུང་འདུག་བྱས་དུས་གང་བློན་ཆེན་ཕྱག་དེ་ཚོ་གཉིས་སུ་ཕེབས་ཐུབ་མ་སོང་སྟེ་ས་གནས་ཀྱི་དཔོན་རིགས་ཁག་མང་པོ་ཞིག་ཕེབས་སོང་དེ་ནི་རྣམ་རྒྱལ་གྲྭ་ཚང་གིས་གཟིགས་རྟོག་གནང་བཞིན་པའི་བསླབ་གྲྭ་ཞིག་ཡོད་རེད་དེ་བསླབ་གྲྭའི་ཕྲུ་གུ་དེ་ཚོ་གདན་འདྲེན་ཞུས་ཏེ་དེ་ནི་ཡུལ་མི་ད་གང་ལྟར་བོདྷ་ག་ཡའི་ནང་དུ་ཡོད་པའི་དེ་ནི་ནང་པའི་གི་མཉམ་དུ་འབྲེལ་བ་བྱེད་པའི་དགོན་དགོན་ཟེར་དགོས་རེད་ཆོས་སྡེ་ཁག་དང་དེ་ནི་ཚོགས་པ་ཁག་དང་དེ་ནི་གང་ལྟར་རྡོ་རྗེ་གདན་ནང་དུ་ཡོད་པའི་ཅིག་དགེ་རྒྱས་བྱེད་བཞིན་པའི་ཚོགས་པ་ཁག་དང་ནམ་རྒྱུན་བོད་པའི་སྤྱི་ཚོགས་ནང་ལ་ཡང་འབྲེལ་བ་ཤུགས་ཆེན་པོ་ཡོད་པ་དང་འདི་ཚོ་ཚང་མ་གདན་འདྲེན་ཞུས་བྱས་དེ་ནི་རྣམ་རྒྱལ་གྲྭ་ཚང་གི་རྩེ་ཐོག་ཚོགས་ཁང་ནང་ལ་ཡར་དེ་ནི་ང་ཚོ་མཛད་སྒོ་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ཕེབས་པའི་ཕྱི་ལུགས་དང་འབྲེལ་ཏེ་མཛད་སྒོ་མདོར་བསྡུས་འཚོགས་པ་ཡིན། གནང་མིན། འཛམ་བུ་གླིང་ཁྱོན་ཡོངས་ལ་ད། རྒྱ་གར་ནང་ལ་ཡིན་ནའང་འདྲ་ཕྱི་རྒྱལ་ཡུལ་གྲུ་ཁག་ལ་དང་འདི་གྲས་ལ་ནི་ཚང་མའི་ནང་ལོགས་ལ་ཡང་བོད་མི་ཡིན་མིན་ལ་མ་ལྟོས་ཧི་མ་ལ་ཡའི་རི་རྒྱུད་དང་ཕྱི་རྒྱལ་བོད་དོན་རྒྱབ་སྐྱོར་ཚོགས་པ་དང་མང་པོ་ཅིག་གིས་སྐུའི་འཁྲུངས་སྐར་སྲུང་བརྩི་ཞུས་ཡོད་རེད

ཕལ་ཆེར་བཅུ་གཅིག་བཅུ་གཉིས་འདུག་དེ་ནི་དེ་ཚང་མ་ཡོང་བྱས་དེ་ནས་སྲུང་བརྩི་གནང་བའི་སྐབས་ལ་དམིགས་བསལ་གྱི་དགོས་པ་རྒྱུ་མཚན་ག་རེ་ཡོད་མེད་ད་དེ་ཚོའི་སྐོར་ལ་ཁོང་ཚོས་བཅར་འདྲི་ཞུ་གི་འདུག་ད་དེ་འདྲའི་གསར་འགྱུར་ཐོག་ལ་ཡང་ཁོང་ཚོ་མང་པོ་ཞིག་གིས་གསར་འགོད་གནང་གནང་འདུག་དེ་ནང་བཞིན་ས་གནས་ཀྱི་གསར་འགྱུར་ཐོག་ལ་ཡང་ཁོང་ཚོས་ཡག་པོ་བཏོན་གནང་འདུག་སྤྱིར་བཏང་གི IBC ཟེར་ནས་བཏོན་ཚོགས་པ་དེ་ད་རྡོ་རྗེ་གདན་ཚོགས་པ་ཁག་རྙིང་པ་ཅིག་བྱས་དེ་ནི་ཡང་དེ་ལ་ཡང་སྔོན་མ་རང་ནས་ཕྱག་ལས་མང་པོ་གནང་མྱོང་བའི་སྐུ་ཞོགས་དེ་འདྲ་དགེ་སློང་ཟེར་བའི་སྐུ་ཞོགས་དེ་འདྲ་བྱུང་བ་རེད་བྱས་ཙང་ཚོགས་པ་ཁོ་རང་མཚན་སྙན་གྲགས་ཆེན་པོ་ཡིན་པ་ཡིན་ཙང

ཤུགས་ཆེན་པོ་རང་བྱེད་མཁན་ཅིག་བླ་ན་མེད་པའི་དབུ་ཁྲིད་ཅིག་ཡིན་པ་ཁོང་ཚོས་ཤེས་ཀྱི་ཡོད་རེད་དེ། དེ་འདྲའི་མཛད་འཕྲིན་རྒྱ་ཆེན་པོ་བསྐྱངས་པ་ཁོང་ཚོས་དེ་ཙམ་ཤེས་ཀྱི་ཨ་ཡོད་ན་བསམ་བྱས། དེ་ལ་ང་ཚོ་སྐྱབས་མགོན་རིན་པོ་ཆེ་སྐུའི་འཁྲུངས་སྐར་ཉིན་མོ་དེ་ལ་ཡང་སྐར་མ་བཅུ་བྱས་པའི་དེ་འདྲའི་གློག་བརྙན་ཞིག་མཛད་འཕྲིན་ཡང་མང་པོ་ཞིག་ཕྱོགས་བསྡུས་བཟོས་བྱས་ཏེ་ཡང་གློག་བརྙན་ཞིག་བཏོན་པ་ཡིན་དེ་མང་པོ་ཞིག་གཟིགས་བྱས་དེ་ནི་དགའ་པོ་ཞེ་དྲག་གནང་སོང་གང་ཡིན་ཟེར་ན་ད་སྐྱབས་མགོན་རིན་པོ་ཆེ་གཅིག་སྟོང་དགུ་བརྒྱ། ལྔ་བཅུ་ང་དགུ་ནས་ནེ་རུ་གཙོས་པའི་རྒྱ་གར་གྱི་དབུ་ཁྲིད་མང་པོ་ཞིག་མཉམ་དུ་མཇལ་འཕྲད་གནང་བ་རེད། བྱས་ཙང་འདི་ཚང་མ་ང་ཚོའི་གློག་བརྙན་འདིའི་ཐོག་ལ་ཡང་སྤྱན་འབུལ་ཞུས་པ་ཡིན་ཙང། རྒྱ་གར་གྱི་གཟིགས་མཁན་མང་པོ་ཞེ་པོ་ཅིག་དགའ་ཚོར་ཆེན་པོ་ཞིག་དང་ཁོང་ཚོ་ལ་ཡང་ཅིག་སྔོན་མ་མ་ཤེས་པའི་གནས་ཚུལ་གསར་པ་མང་པོ་ཞེ་པོ་ཅིག་ཤེས་པ་ཡིན་ཙང། དམིགས་བསལ་གྱི་དོ་སྣང་ཆེན་པོ་དང་ཁོང་ཚོར་དགའ་སྣང་ཆེན་པོ་ཞིག་རག་བྱུང་སོང། ལགས་ལགས་སོ་ཨ་ནི་བཀའ་འདྲི་ཞུ་མཚམས་ད་ག་བཞག་གི་ཡིན། གནས་མཆོག་རྡོ་རྗེ་གདན་ནང་གི་ནང་པའི་མཐུན་ཚོགས་ཀྱི་ཚོགས་གཙོ་ཨཅཱརྱ་སྐུ་ཞོགས་ངག་དབང་བསྟན་འཛིན་ལགས་ང་ཚོ་དེ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ཕེབས་པའི་སྐུའི་འཁྲུངས་སྐར་དེའི་སྲུང་བརྩི་ད་རེས་ཨ་ནི་རྡོ་རྗེ་གདན་གྱི་ནང་པའི་མཐུན་ཚོགས་ཀྱི་ངོས་ནས་ཆེས་ཐོག་མར

ཐེངས་འདིའི་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན། ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་མི་དམངས་རྣམས་ཀྱིས་དགའ་དད་སྤྲོ་གསུམ་ངང་སྲུང་བརྩི་གཟབ་རྒྱས་ཞུས་ཡོད་པའི་སྐོར། དེའི་མི་སྣ་རྣམས་ལ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནད་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་གནང་གི་རེད།

བོད་ནང་གི་གཞིས་བཞུགས་བོད་མི་རྣམས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ལུགས་ལྟར་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་ཉིན་སྤྲོ་སེམས་འཁོལ་བའི་ངང་ནས་མགོན་པོ་གང་ཉིད་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པའི་སྨོན་ཚིག་གླུ་རུ་བླངས་ནས་སྐུའི་འཁྲུངས་སྐར་དུས་ཆེན་ཉིན་གླུ་དབྱངས་ཀྱི་མཆོད་པ་ཕུལ་བའི་དུམ་བུ་ཞིག་རེད། གསན་མཁན་རྣམ་པ་ལྷན་རྒྱས་ལ་སྐུ་ཡོད་ལྷག་དཀར་བཟང་བའི་འཚམས་འདྲི་ཞུས་པ་དང་སྦྲགས་ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་ཆེན་པོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ལུགས་ལྟར་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་དེ་བཞིན་རྒྱ་གར་བྱང་ཤར་མངའ་སྡེ་ཨ་རུ་ན་ཅལ་ལམ་མོན་རྟ་དབང་ཁུལ་ནས་གར་ཞ་དང་སྤི་ཏི་ནུབ་ལ་དྭགས་བར་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་དད་ལྡན་མང་ཚོགས་ཀྱིས་དགའ་དད་སྤྲོ་གསུམ་ངང་དང་ཆོས་ཕྱོགས་ཀྱི་བྱེད་སྒོ་སྣ་ཚོགས་སྤེལ་ནས་སྲུང་བརྩི་གཟབ་རྒྱས་ཞུས་པའི་སྐོར།

མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་དབུས་པའི་རྒྱ་གར་གྱི་གྲོས་ཚོགས་འཐུས་མི་དང་མངའ་སྡེའི་གྲོས་ཚོགས་འཐུས་མི་སོགས་ཆེས་མཐོའི་མི་སྣ་ཁག་དང་སེར་སྐྱ་མི་དམངས་མང་པོ་ལྷན་བཞུགས་གནང་འདུག་དེ་བཞིན་དུ་སྐུའི་འཁྲུངས་སྐར་དུས་ཆེན་ཉིན་མོན་རྟ་དབང་གི་དགའ་ལྡན་རྣམ་རྒྱལ་ལྷ་རྩེ་དགོན་དབུས་པའི་དགོན་སྡེ་ཁག་ནང་ལ་ཡང་ཆོས་ཕྱོགས་ཀྱི་མཛད་སྒོ་གནང་སྟེ་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་གཟབ་རྒྱས་ཞུས་འདུག་མོན་ཡུལ་ཁུལ་ལ་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་ཇི་འདྲ་ཞུས་སྐོར། མོན་ཡུལ་བསྟན་དོན་རིག་གཞུང་གཅེས་སྐྱོང་ཁང་གི་ཚོགས་གཙོ་སློབ་དཔོན་ངག་དབང་ནོར་བུ་ལགས་ལ་ཞལ་པར་བརྒྱུད་གནད་འདྲི་ཞུས་པའི་ཁོང་གིས་གསུངས་དོན། ལགས་སོ་ད་ལྟ་ད་ཁ་སང་ཕྱི་ཟླ་བདུན་པའི་ཏ་རིག་དྲུག་གི་ཉིན་མོ་དེ་ད་སྐྱབས་མགོན་རིན་པོ་ཆེ་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུ་ཡི་འཁྲུངས་སྐར་སྲུང་བརྩི་དེ་མོན་ཁུལ་རྟ་དབང་ད་གཙོ་བོ་རྒྱལ་མཆོག་ཚངས་དབྱངས་རྒྱ་མཚོའི་འཁྲུངས་ཁང་གནས་མཆོག་ཨོ་རྒྱན་གླིང་ལ་ཡ་འཁྲུངས་སྐར་ཞེ་དྲག་གཟབ་རྒྱས་གོ་སྒྲིག་ཞུས་སོང། ཨ་མདའ་ནང་བཞིན་མོན་ཁུལ་གྱི་འབྲུག་གི་ས་མཚམས་ནས་བྱས་ང་རང་ཚོ་བོད་ཀྱི་ས་མཚམས་བྱས་ད་ག་ནང་བཞིན་ད་དེ་བ་ཅིག་ཡུལ་ལུང་མང་པོ་ལ་ཡ་ཐག་རིང་པོ་ནས་ད་ཕ་གིའི་འཁྲུངས་ཁང་ལ་ཡ་ཕེབས་མ་ཐུབ་མཁན་འདི་ཚོ་ས་གནས་སོ་སོ་སོ་སོ་ལ་ཡ་ཨ་ནི་འདུ་འཛོམས་བྱས་ནས་ཨ་ནི་རྒྱལ་བའི་འཁྲུངས་སྐར་སྲུང་བརྩི་ཞུ་ཡ་དང་ཨ་ནི་སློབ་གྲྭ་ཁག་དེ་བ་ཡིན་ན་སྲུང་བརྩི་ཞུ་ཡ་དང་ད་ག་ནང་བཞིན་ང་རང་ཚོ་དེ་སློབ་ཕྲུག་དང་དེ་འདྲའི་ད་དགུང་ལོ་གཞོན་པ་ཚོ་སློབ་གཉེར་བ། གཞོན་པ་ཚོ་གི་དེ་འདྲ་གི་ཐོག་ནས་སློབ་ཕྲུག་ཚོགས་པ་ཚོ་གི་ཐོག་ནས་ཨ་ནེ་ཤིང་ནགས་འདེབས་འཛུགས་བྱེད་ཡ་དང་ད་ག་ནང་བཞིན་ཉམ་ཐག་པ་ཕ་གི་སྨན་ཁང་དེ་ཚོ་ནང་ལ་ཡ་ཁྲག་གི་དཀའ་ངལ་ཡོད་པ་དུ་ཁྲག་སྦྱིན་ཞུ་ཡ་དང་ད་དེ་འདྲ་གི་ལས་འགུལ་མང་པོ་ཞིག་རབ་ཏུ་སྤེལ་གནང་སོང། ཡང་སློབ་དཔོན་ངག་དབང་ནོར་བུ་ལགས་ཀྱིས་སྐུ་ཡི་འཁྲུངས་སྐར་དུས་ཆེན་གྱི་མཛད་སྒོ་དངོས་གཞི་དེ་བཞིན་རྒྱལ་མཆོག་སྐུ་ཕྲེང་དྲུག་པ་ཆེན་པོ་ཚངས་དབྱངས་རྒྱ་མཚོ་མཆོག་འཁྲུངས་ཡུལ་གྱི་གནས་ཆུང་ཨུ་རྒྱན་གླིང་དགོན་པར་གནང་བ་དང་དགོན་པའི་ནང་དང་དེའི་རྗེས་སུ་གང་གནང་སྐོར་མུ་མཐུད་ནས་གསུངས་དོན། རིན་པོ་ཆེ་ལ་ཡ་ཚེ་སྒྲུབ་ཀྱི་མཇུག་ཏུ་ཨ་ནེ་སྤྱན་རས་གཟིགས་ཀྱི་ཚོགས་ཕུལ་བ་དང་དེའི་མཇུག་ཏུ་སྐུ་གསུང་ཐུགས་རྟེན་གྱི་ཐོག་ནས་བརྟན་བཞུགས་སྟབས་བདེ་ཅིག་ཏོག་ཙམ་བསྟར་འབུལ་ཞུ་ཡ་དེ་ཡི་དེ་ཆ་ཚང་ཞོགས་ཀས་སྔ་དྲོ་ཆུ་ཚོད་དགུ་པའི་སྔོན་ལ་ལེགས་པར་གྲུབ་པ་ཅིག་ཏོག་ཙམ་གནང་ཡོད་རེད་དེ་གྲུབ་ནས་ཨ་ནེ་ཆུ་ཚོད་དགུ་པ་ནས་དངོས་གཞིའི་མཛད་སྒོ་ཕྱི་ལོགས་ལ་མར་ཏོག་ཙམ་སྐུ་པར་མཐོང་གྲོལ་རིན་པོ་ཆེ་གདན་ཞུ་བྱས་ནས་མཛད་སྒོ་ཏོག་ཙམ་གནང་ཡོད་རེད་མཛད་སྒོ་གི་སྐུ་མགྲོན་གཙོ་བོ་ལ་ཡར་ད་ག་ས་གནས་ཀྱི་སྤྱི་འཐུས་སྐུ་ཞབས་ཚེ་རིང་བཀྲ་ཤིས་ལགས་དང་ད་ག་ནང་བཞིན་ས་གནས་ཀྱི་རྫོང་དཔོན་ད་ག་ནང་བཞིན་ང་ཚོ་དེ་མི་མང་གི་རྫོང་གི ZPC དབུས་པའི་རྣམ་པ་གསུམ་དབུས་པའི་མི་མང་གི Public Leader རེད་ད་ག་ནང་བཞིན་རྟ་དབང་དགའ་ལྡན་རྣམ་རྒྱལ་ལྷ་རྩེ་དགོན་གྱི་ལས་སྣེ་དབུ་ཆོས་གཙོས་པའི་དགོན་སྡེ་ཁག་གི་སྐུ་ཚབ་རེད་ད་ག་ནང་བཞིན་ད་ཅིག་ཕ་གི་གཞུང་ཞབས་ཀྱི་ལས་བྱེད། དེ་ཚོ་རེད་ཨ་འདི་སྨན་པའི་མང་ཚོགས་ཤེས་རག་དུས་རྩོམ་ཆེན་པོ་འདུག་ཅུང་ཤ་སྟག་མི་དགེ་དྲུང་ཁང་དབུ་འཁྱེར་གླིང་གི་དུས་འདང་ཡོད་པ་དེ་ཕལ་ཆེ་ད་དྲག་དྲག་རེད་རྣམ་པ་ཚོ་བེད་སྤྱད་སི་ཡོད་རེད་ཨ་དེ་འདྲས་ལས་བྱས་ནས་ཨ་ནི་བྱས་ཙང་མཛད་སྒོ་དངོས་གཞི་དེ་ཆུ་ཚོད་དགུ་པ་ནི་མ་དགུ་པ་དོང་སྤྲུག་རིན་པོ་ཆེ་ཡི་གེ་གཙུག་ལག་ཁང་ནང་ནི་མ་གདན་ཞུས་རྗེས་ཨ་ཇེ་ལོ་མང་ལས་པ་ད་ནི་ལམ་སང་ཨ་ནི་མེ་འདྲེ་གདན་སོང་སྡིག་པའི་ཞུ་ཡག་ཏུ་གནང་སོང། མཎྜལ་རྟེན་གསུམ་འདེགས་འབུལ་ཞུ་མཁན་དེ་གཙོ་བོ་ད་སྐུ་མགྲོན་གྱི་གཙོ་བོ་སྤྱི་འཐུས་སྐུ་ཞབས་ཚེ་རིང་བཀྲ་ཤིས་ལགས་རེད་ད་ག་ནང་བཞིན་ཚོགས་པ་ཁག་གི་སྐུ་ཚབ་རེད་རྫོང་དཔོན་རེད་རྣམ་པ་ཚོ་ཚང་མས་རྟེན་གསུམ་བྱས་དེའི་གཞུག་གུ་དགོན་སྡེ་ཁག་གི་སྐུ་ཚབ་དང་མི་མང་ཚང་མ་ལ་ཡ་མཇལ་ཁ་གནང་ཨ་ནི་དེ་མཇལ་ཁ་མཎྜལ་གྲུབ་པའི་རྗེས་སུ་ཨ་ནི་རྒྱལ་བ་རིན་པོ་ཆེ་གི་ཞབས་བརྟན་སྐྱབས་རྗེ་ཡོངས་འཛིན་རྣམ་པ་གཉིས་ཀྱིས་ལྗགས་རྩོམ་གནང་པའི་ཨ་ནེ་རབ་འབྱམས་རྒྱལ་བ་མ་མར་གསུང་ཡག་དང་ཨན་དེའི་ཤུལ་དུ་ད་རྒྱལ་བ་རིན་པོ་ཆེ་ང་རང་ཚོ་དགུང་ལོ་ཆུང་ཆུང་ནས་བོད་ཀྱི་རིས་སུ་མ་ཆད་པའི་བླ་ཆེན་སྐྱེས་ཆེན་དམ་པ་རྣམས་ཀྱིས་ཨ་ནེ་ཏིང་ཤོ་ཞབས་བརྟན་གསོལ་འདེབས་ཞུས་པའི་ཨ་ནེ་ཕྱག་དཔེ་དེ་ཨ་ང་ཚོ་དེ་ཕྱོགས་སྒྲིག་ཅིག་ད་ཞུས་ཡོད་རེད་ལོ་གཅིག་གཉིས་གོང་ནས་དེའི་ཞབས་བརྟན་ཡོངས་རྫོགས་བསྟན་བདག་མ་ད་ཡོངས་རྫོགས་བསྟན་པའི་བདག་པོའི་ཨ་ནེ་གསོལ་འདེབས་ཀྱི་ཞབས་བརྟན་དེ་ཨ་ང་ཚོ་མ་གི་འདོན་བྱས་ཕྱི་ལོགས་ལ་ཡ་ཨ་ནི་ཏོག་ཙམ་མཎྜལ་རྟེན་གསུམ་དང་བཞུགས་ཁྲི་རིན་པོ་ཆེ་མཇལ་ཁ་ཞུ་ཡ་མཛད་སྒོ་དེ་ཐོག་མར་ཏོག་ཙམ་གནང་སོང། དེའི་གཞུག་གུ་ལ་ཡ་ཨ་ནི་ད་རྟེན་འབྲེལ་མཚོན་བྱེད་ལ་དེང་སང་ཕྱི་ལོགས་ཀྱི་འཛམ་བུ་གླིང་གི་འགྲོ་སྟངས་བྱས་ནས Cake དང་དེ་འདྲ་མར་གཏུབ་གནང་ཡ་ཅིག་ད་ཨོ་དེ་ཚོ་མཛད་སྒོ་དེ་ཚོ་གནང་བ་རེད། དེ་ནས་རིམ་པས་བྱས་ནས་ཨ་ནི་བཀའ་སློབ་གསུང་བཤད་དང་སྦྲགས་ཀྱི་སྦྲགས་ཀྱི་ཨ་ནི་གཞས་སྣ་འཁྲབ་སྟོན་ཧ་ལམ་ད་ཕལ་ཆེར་བཅུ་དྲུག་བཅུ་བདུན་ཅིག་ཏོག་ཙེ་གྲ་སྒྲིག་གནང་བཞག་ད་ཆའི་ད་ཞོགས་ཁའི་ཆུ་ཚོད་དགུ་པ་ནས་དབུ་བཙུགས་ནས་ད་ནི་ད་ཉིན་གུང་ཆུ་ཚོད་དང་པོ་ཡོལ་ཙམ་བར་དུ་ལ་ཨ་འཁྲུངས་སྐར་གི་མཛད་སྒོ་དེ་གའི་དེ་ཆ་ཚང་ཏོག་ཙེ་ཡག་པོ་བྱུང་དེ་ནས་སྐུ་པར་མཐོང་གྲོལ་རིན་པོ་ཆེ་ཡར་གཙུག་ལག་ཁང་ནང་ལ་ཡར་གདན་ཞུ་བྱས་དེ་གྲོལ་བ་ད་ཨ་ནི་ཉིན་གུང་གསོལ་ཚིགས་དེ་གའི་ཏོག་ཙེ་ཆ་ཚང་ཨ་གོ་སྒྲིག་ཞུས་བཞག་ད་མི་གའི་འཁྲུངས་སྐར་དེ་ལོ་ལྟར་གོ་སྒྲིག་དེ་རྟ་དབང་དགའ་ལྡན་རྣམ་རྒྱལ་ལྷ་རྩེ་གྲྭ་ཚང་རང་གིས་ཨ་ནི་གོ་སྒྲིག་ཞུ་གི་ཡོད་རེད་སྐྱབས་མགོན་རིན་པོ་ཆེ་གི་ཞི་བདེའི་གཟེངས་རྟགས་ཀྱི་མཛད་སྒོར་གོ་སྒྲིག་ཞུ་ཡ་དང་ཨ་ནི་གནས་མཆོག་ཨོ་རྒྱན་གླིང་ལི་ཡ་རྒྱལ་བའི་འཁྲུངས་སྐར་གོ་སྒྲིག་ཞུ་ཡ་དེ་གི་དེ་ད་ག་རྟ་དབང་གྲྭ་ཚང་རང་གི་ཐུགས་འགན་བཞེས་བྱས་ཏོག་ཙེ་གནང་གི་ཡོད་རེད་བྱས་ཙང་ད་ལོ་འཁྲུངས་སྐར་ལི་ཡ་དམིགས་བསལ་གི་གནམ་གཤིས་དེ་ཡག་པོ་ཞེ་པོ་ཏོག་ཙེ་བྱུང་སོང་ཨ་མི་མང་འདུ་ཚོགས་ཆེན་པོ་བྱས་ཨ་འདིའི་ཞོགས་ལི་ཡ་ཨ་ནི་ད་གཅིག་བི་གེ་གཅིག

ད་མ་ཅང་ངོ་ཅོག་རེད་མ་ལུམ་ར་ངོ་ཅོག་རེད་བ་ཇི་མི་ཐང་ངོས་ཕྱོགས་རེད་ད་ག་ནང་བཞིན་ད་ག་ད་ཡུལ་ལུང་སོ་སོ་ད་རེད་དེ་མིན་པའི་ད་སྐྱབས་མགོན་ཡིད་བཞིན་ནོར་བུ་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་མར་ཆིབས་སྒྱུར་གནང་བའི་སྐབས་ལ་ད་ང་ཚོ་ཀན་ཛ་མ་ནི་ལ་སྐྱབས་མགོན་རིན་པོ་ཆེ་ཕེབས་ནས་དེ་ནས་མར་ཕེབས་ནས་དང་པོ་སྐུ་ངལ་གསོ་བྱས་ཚ་གསོལ་གནང་ས་ཅིག་ཡོད་རེད་པ་དེ་སྐུ་མདུན་གི་ཕྱག་གར་དེ་ཚོ་གནང་པ་དེ་ད་ག་རང་ལ་ད་ལོ་ཁོ་ནང་དུ་དེ་ཚོགས་པ་གཅིག་གཉིས་ཀྱི་ཡ་སྐུ་བཅར་ཞུས་ནས་དེ་འཁྲུངས་སྐར་གི་མཛད་སྒོ་སྟབས་བདེ་ཞིག་ཏུ

ཨོ་དེ་ཡིན་ཙང་ད་ལོ་ང་ཚོ་འཁྲུངས་སྐར་འདིའི་ཐོག་ལ་ཡ་སྤྱིར་མེད། རྒྱལ་བའི་བསྟན་པ་སྤྱི་རེད་ལྷག་པར་དུ་སྐྱབས་མགོན་རྒྱལ་བ་ཡིད་བཞིན་ནོར་བུ་སྐུ་ཚེ་རིང་པོ་འཚོ་གཞེས་ཞུ་ཡ་ཡག་ཐོག་ལ་ཨ་ཚེ་རེད་ཚང་མ་ལོག་གི་ཐུགས་སྨོན་སྐྱབས་འཇུག་གནང་ཡ་དང་ཨ་ནེ་བེ་གེ་ཅིག་ད་སྐུ་ཚེ་རིང་པོ་ཞུ་ཡ་གི་རྟེན་འབྲེལ་གི་བེ་གེ་ད་ཅིག་ང་རང་ཚོ་བེ་གེ་འཁྲུངས་སྐར་སྐབས་ལ་ཡ་སྲུང་བརྩི་ཞུ་ཡ་དེ་ཚོ་ཧ་ཅང་གྲ་འགྲིག་པོ་དང་ཚགས་ཚུད་པོ། ཨ་ནི་བེ་གེ་མ་བསྒྲིགས་ལྷུན་གྲུབ་ཀྱི་རྣམ་པ་འདྲ་བོ་མང་པོ་ཏོག་ཙེ་བྱུང་སོང་བསམ་བསམ་འདྲ་ཅིག་ང་རང་སྒེར་གྱི་ཚོར་བ་ལ་དེ་འདྲའི་བྱུང་སོང་བྱས་ཙང་དེ་ཡིན་ཙང་ཨ་ནི་ད་རྩ་བའི་མོན་ཁུལ་གྱི་འཁྲུངས་སྐར་གྱི་སྲུང་བརྩི་ཞུས་པའི་ལོ་རྒྱུས་སྙིང་བསྡུས་ཅིག་མར་ཞུས་པ་ན་དེ་འདྲའི་འདྲ་ཅིག་ཡིན་ཐུགས་རྗེ་གནང་བཀྲ་ཤིས་བདེ་ལེགས། སློབ་དཔོན་ངག་དབང་ནོར་བུ་ལགས་སྐུའི་འཁྲུངས་སྐར་གྱི་མཛད་སྒོ་དངོས་གཞི་ཚོགས་སྐབས་སྐུ་པར་མཐོང་གྲོལ་རིན་པོ་ཆེ་ཡར་མར་གདན་འདྲེན་ཞུ་བཞིན་པའི་བརྙན་པར་སོགས་མཇལ་རྒྱུ་འདུག་ལ་འདིའི་སྐོར་གནས་ཚུལ་ཞིབ་ཕྲ་གསུངས་པ་མ་ཟད་སྐུ་པར་མང་པོ་ཞིག་བཏང་གནང་འདུག་པས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད་དེ་ནས་གར་ཞ་དང་སྤི་ཏི་ཁུལ་དུ་ཡང་དེ་དེ་བཞིན་གྱི་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་གཟབ་རྒྱས་ཞུས་འདུག་པས་དེའི་སྐོར། སྐྱབས་རྗེ་ལོ་ཆེན་རིན་པོ་ཆེ་མཆོག་ལ་ཞལ་པར་བརྒྱུད་ནས་འབྲེལ་ཞུས་པས་ཁོང་གིས་བཀའ་གནང་དོན། ད་རིང་ང་སྤི་ཏི་ལ་བསྡད་མེད་ནས་ད་གོ་ཡ་རབ་བྱས་པས་ན་སྤི་ཏིའི་དགོན་པ་ལྔ་ཡོད་རེད་དགོན་སྡེ་ལྔ་ཟེར་གི་རེད་ནམ་རྒྱུན་ད་སྔ་མོ་ནས་དེའི་ལོ་རྒྱུས་ཀྱི་ནང་ལ་ཨ་ནེ་དགོན་སྡེ་ལྔ་གི་ཐུན་མོང་དུ་ཨ་ནེ་ཀ་ཛ

ཨ་ནི་ད་ང་དེ་དུས་ཁུ་ནུ་ལ་ཡོད་ཨ་ནི་ཁུ་ནུ་ལ་ག་ས་ག་ལ་ཡ། འཁྲུངས་སྐར་སྲུང་བརྩི་གནང་བཞག་ཨ་ང་ཚོའི་དེ་ཡང་ཚོགས་པ་ཅིག་ཡོད་དེ་ཧང་རང་སི་བྱས་ནས་ཧང་རང་བྷེ་ལི་སི་ལུང་པ་ཡུལ་ཚོ་དགའ་རབ་ཅིག་གི་ཡང་ཁོ་རང་སྔ་མའི་ལོ་རྒྱུས་ཀྱི་ཐོག་ནས་ཧང་རང་བྷེ་ལི་སི་ཅིག་ཨོ་ཚོགས་པ་ཅིག་ཡོད་ཨོ་དེ་ཚོགས་པ་དེའི་ཐོག་ནས་ང་ཚོའི་དེའི་སྲུང་བརྩི་ཞུས་པ་ཡིན་ཨ་ནི་ན་ཀོ་སེ་སི་ཏེ་ལོ་ཆེན་རིན་ཆེན་བཟང་པོའི་ལྷ་ཁང་ལྔ་དྲུག་ཅིག་སྔ་མ་ནས་བསྐྲུན་བཞག་པ་དེ་འདྲ་ཅིག་ཡོད་རེད་ཨོ་དེ། སྲུང་བརྩི་ཞུས། ད་ལྟའི་ཆོས་ལུགས་རིས་མེད་ཀྱི་མི་མང་མང་པོ་ཕེབས་བཞག་སློབ་གྲྭ་མཐུན་ཚོགས་ཁག་ཅིག་གི་འཁྲབ་སྟོན་རུ་དེ་འདྲའི་ནང་ངས་དེ་རྒྱལ་བ་རིན་པོ་ཆེ་མཁན་ད་སྐུ་ཆུང་ངུའི་དུས་ནས་བྱས་ནས་ཨ་ད་བར་དུ་མཛད་པ་དེ་ལས་འཛམ་གླིང་ཕྱོགས་མཐའ་ཡོངས་ལ་ག་འདྲ་ཞིག་ཁྱབ་ཡོད་མེད་དང་མཛད་འཕྲིན་དེ་ལ་བརྟེན་ནས་མི་ཚད་མེད་པ་ཅིག་ལ་ཡར་ཕན་ཐོགས་ག་འདྲའི་བྱུང་བ་དེ་མདོ་བསྡུས་ཙམ་གྱིས་སྙན་སྒྲོན་ཞུ། བྱུང། ཨོ་དེ་འདྲ་བྱས་ནི་དེ་ནས་ཁུ་ནུ་ཆོས་འཁོར་གླིང་དགོན་པ་ཟེར་དེ་དང་རྨེ་རུ་བཙུན་དགོན་ཟེར་དེ་དང་ཨེ་ནང་ང་བཙུན་དགོན་བྱང་སེམས་གླིང་བ་ཁོང་རྣམ་ཚོ་གང་ག་ལོག་གིས་ཡང་སོ་སོ་སོའི་ས་ཁུལ་ལ་ཡ་སྲུང་བརྩི་གཟབ་རྒྱས་གནང་བྱས་དེ་འདྲ་བྱུང་ཤག། སྐྱབས་རྗེ་ལོ་ཆེན་རིན་པོ་ཆེ་མཆོག་གིས་ས་གནས་ལ་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་གཟབ་རྒྱས་ཞུས་པའི་སྐོར་གནས་ཚུལ་ཞིབ་ཕྲ་གསལ་བཤད་གནང་བར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུས་པ་དང་སྦྲགས། ཡང་ལ་དྭགས་ཀྱི་སེམས་བསྐྱེད་ཤེས་ཡོན་རིག་གཞུང་ཚོགས་པའི་བཟང་པོ་ལགས་ལ་ཞལ་པར་བརྒྱུད་ནས་ལ་དྭགས་ཁུལ་ལ་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་ཞུས་པའི་སྐོར་གནས་འདྲི་ཞུས་པར་ཁོང་གིས་གསུངས་དོན། འཛམ་གླིང་ཞི་བདེ་དེད་དཔོན ྋགོང་ས ྋརྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་བརྒྱད་ཅུ་གྱ་བརྒྱད་པ་འདི། དབུས་གཞུང་མངའ་སྡེ་ལ་དྭགས་སུ། རྫོང་ཁག་གཉིས་ཡོད་པའི་གླེ་དཀར་འཁྱིལ་གཉིས་ཀའི་ནང་ལ་དགའ་དད་སྤྲོ་གསུམ་གྱི་གཟབ་རྒྱས་སྲུང་བརྩི་ཞུས་གནང་ཡོད། དེ་ནི་ད་ལྟ་སེམས་བསྐྱེད་ཤེས་ཡོན་རིག་གཞུང་ཚོགས་པའི་ངོས་ནས་ཆ་བཞག་ན། རྒྱལ་བ་རིན་པོ་ཆེ་གི་སྐུ་ཡི་འཁྲུངས་སྐར་དུས་ཆེན་གྱི་ད་ཏྲི་ཀར་སྦར་ཏེ་ཀེག་བྱུག་རོལ་བ་འདིས་ང་ཚོས་རྒྱལ་བ་རིན་པོ་ཆེས་དབུས་པའི་བླ་མ་སྐྱེས་ཆེན་དམ་པ་རྣམས་ཀྱི་སྐུ་ཚེ་བསྐལ་བརྒྱར་བརྟན་ཅིང་མཛད་འཕྲིན་རྒྱས་ཡ་དང་འཛམ་བུ་གླིང་ལ་དམག་འཁྲུག་མུ་གེ་ཀུན་ཞི་ནས་བདེ་ཞིང་སྐྱིད་པ་ཡོང་ཡ་དང་ཨ་ནེ་ཁ་དང་ཆར་པ་ཀུན་དུས་ཐོག་ཏུ་འབབ་ཡ། ལོ་ཕྱུགས་རྟག་ཏུ་ལེགས་པོ་ཡོང་ཡ། ལྟ་འདི་འདྲས་ཀྱི་ཡ། མདོར་ན་སྤྱི་པའི་བསོད་ནམས་རྒྱ་ཆེན་པོ་གཅིག་གསོག་སྒྲུབ་ཡོང་ཡ་གྱི་ཆེད་དུ་ནི་ཚོགས་ཀྱི་ཚུལ་དུ་ནི་ང་ཚོ་བསྡུས་འབུལ་ཡ་གྱི་ད་ལོ་གོ་སྐབས་ཀྱི་བྱུང་སོང་འདིའི་སྐབས་ལ་ནི་སྐྱབས་རྗེ་བྱ་རྡོ་རིན་པོ་ཆེ་མཆོག་དབུས་པའི་བླ་མ་སྐྱེས་ཆེན་རྣམས་དང། ལ་དྭགས་པའི་ཚོགས་འདུས་ཀྱི་ཚོགས་གཙོ་སྐུ་ཞབས་ཐུབ་བསྟན་ཚེ་དབང་ལགས་དང་རྒྱ་གར་གྲོས་ཚོགས་འོག་མའི་སྤྱི་འཐུས་དཔལ་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་དབུས་པའི་མི་སྣ་དང་ཕྱི་ནང། ཆ་ཚང་གི་འགོ་ཁྲིད་རྣམ་པ་དང། སྐྱ་སེར་མི་མང་མང་པོ་ཞིག་འཛོམས་བྱས་ནས་ལ་དྭགས་ཞི་བའི་ཚལ་ཕོ་བྲང་དུ་འདུ་སྲུང་བརྩི་ཞུ་གནང་བ་རེད་ད་ལྟ་དེའི་སྐབས་ལ་ཡིན་ན་ད་ང་ཚོ་ད་ལྟ་སེམས་བསྐྱེད་ཤེས་ཡོན་རིག་གཞུང་ཚོགས་པར་ཆ་བཞག་ན་ད་ལྟ་སྤྱི་ཚོགས་དྲ་རྒྱ་བརྒྱུད་ནས་ཚོགས་པ་མང་པོ་བྱས་རེད་མི་འབོར་ཡིན་ནའང་མང་པོ་ཞིག་འདུ་ཆགས་བསྡད་ཡོད་ལ་དེའི་གི་མཚོན་པའི་ད་ཆ་ཚང་ལ་ཡང་ང་ཚོ་འདུ་ཞུ་བྱས་ཁོ་རང་ཚོ་ཡིན་ན་ད་འབྲེལ་པར་ཞུ་དགོས་རོགས་ཨ་ད་ཡེ་ཕ་ཡིས་ཞལ་འདེབས་ར་ཁྲ་ལ་ཕྲན་བུ་བསྡུས་ཕུལ་བྱས་ཨེ་ང་ཚོའི་ཚོགས་པའི་ངོས་ནས་སྤྱི་ཡོངས་བཅས་ནས་ད་ད་ཚོགས་ཀྱི་ཚུལ་དུ་དེ་ཕུལ་ཡག་གི་གོ་སྐབས་འདི་བྱུང་སོང་ཅེས་ནས་ཞུ་ཡས་ཡིན་ད་འདི་ང་ཚོ་སྤྱི་ཡོངས་ནས་བསོད་ནམས་རྒྱ་ཆེན་པོ་ཅིག་གསོག་ཡག་གི་ཨེ་སྐལ་བ་བཟང་པོ་ཅིག་བྱུང་སོང་ཨེ་ནས་ད་འཁྲུངས་སྐར་འདི་གནས་བསྡུས་ཡིན་ལགས། ཁོང་ལ་གནས་འདྲི་ཁ་རེ་གཟའ་པ་སངས་ཉིན་ཞུས་སྟབས་ལ་དྭགས་ཡུལ་མི་རྣམས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དྭགས་ནང་ཆིབས་བསྒྱུར་བཀའ་དྲིན་བསྐྱང་རྒྱུར་སྐོམ་པ་ཆུ་འདོད་ལྟར་ངང་སྒུག་ཞུ་བཞིན་ཡོད་སྐོར་གསུངས་དོན། སྐུ་མདུན་ལ་དྭགས་ཕེབས་ཕྱོགས་སྐོར་དེ་ད་ལ་དྭགས་མི་མང་ཚོའི་ངོས་ནས་ཆ་བཞག་ན་ད་སེམས་ཚོར་ཧང་སང་ཡ་ཅིག་ཆགས་བསྡད་ཡོད་རེད། ཨ་ནི་ད་བོད་ལ་དྭགས་རྒྱལ་ས་ནི་ད་ས་ཐག་རིང་པོ་ལ་བཞུགས་མཁན་ཚོའི་ནང་ད་སྐུ་མདུན་དུས་ཕེབས་ཡ་རེད་ཤག་ཟེར་ནས་ཁོ་རང་ཚོ་ད་ཚེ་གྲངས་དང་འདི་ཚོ་གཏན་འཁེལ་ནས་དུས་ཡོང་དུས་བསམ་པ་ཧང་སངས་ཀྱི་དད་པ་ཤུགས་ཆེན་པོའི་ངང་ནས་ཕ་གི་རྒྱལ་ས་ལ་ཕེབས་བྱས་ད་ནང་གི་ཕེབས་བསུ་ཞུ་ཡ་རེད་ཨེ་ནི་གཞུག་གུ་ལ་གསུང་ཆོས་ཞུ་ཡ་རེད་ད་འདི་ཚོ་ཆ་ཚང་ཐོག་ལ་དཔེ་ད་སེམས་ནང་ལོགས་ལ་ཚོར་བ་མ་འདྲ་བ་ཅིག་དང་ཨེ་ནི་དགའ་དད་སྤྲོ་གསུམ་ངང་ནས་དུ་བཞུགས་བསྡད་ཡོད་རེད་ཅེས་ནས་དུ་ཞུ་ཡིན་ལབ། ལ་དྭགས་སེམས་སྐྱིད་ཤེས་ཡོན་རིག་གཞུང་ཚོགས་པའི་བཟང་པོ་ལགས་ལ་ཐུགས་རྗེ་ཆེ་ཞུས་པ་དང་སྦྲགས། ལ་དྭགས་ཡུལ་མི་གཙོས་པའི་ཕྱི་ནང་གི་མི་རིགས་རྣམས་ཀྱིས་སྐུ་བསུ་སྣེ་ལེན་གཟབ་རྒྱས་ཞུས་པའི་ཐོག་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཁ་སང་ཕྱི་ཚེས་བཅུ་གཅིག་ཉིན་ལ་དྭགས་ཀྱི་ཞི་བའི་ཚལ་ཕོ་བྲང་ནང་ཞབས་སོར་བདེ་བར་འཁོད་གནང་མཛད་རྗེས་དེར་འདུས་ཆེ་མཐོའི་མི་སྣ་རྣམས་ལ་བཀའ་བསྩལ་དོན།

ལས་རིམ་མཇུག་སྡོམ་མ་ཞུས་གོང་གོང་དུ་ཞུས་པའི་གསར་འགྱུར་གྱི་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གི་དཔོན་རིགས་ཚོས་རྒྱ་ནག་གི་གྲོང་ཁྱེར་ཁྲིན་ཏུ་ནས་བོད་ཀྱི་རྒྱལ་ས་ལྷ་ས་བར་མེ་འཁོར་ལམ་གྱི་ཆེད་བཟོས་པའི་ཧ་སྦ་ཞེས་པའི་རི་ལི་ཕུག་དེ་བྲུས་ཟིན་ཡོད་པའི་གསལ་བསྒྲགས་བྱས་ཡོད་པ་རེད་འདུག་གོང་ཞུས་རྒྱ་ནག་གི་སི་ཁྲོན་ཞིང་ཆེན་གྱི་ཁྲིན་ཏུ་གྲོང་ཁྱེར་ནས་བོད་ཀྱི་རྒྱལ་ས་ལྷ་ས་བར་མེ་འཁོར་ལམ་ནས་བསྐྱོད་ཆེད་བཟོས་པའི་རི་ལི་ཕུག་ལམ་དེ་ཀི་ལོ་མི་ཊར་དགུ་དང་ཕྱེད་ཀ་ཙམ་གྱི་རིང་ཐུང་དང་དེ་ནི་རྒྱ་ནག་ནང་རི་ལི་ལམ་འཛུགས་སྐྲུན་ཐོག་ལོ་རྒྱུས་ཀྱི་རང་བཞིན་ལྡན་པ་ཞིག་ཡིན་པའི་སྐོར་རྒྱ་ནག་གཞུང་གི་གསར་འགྱུར་བརྒྱུད་ལམ་ཁག་ནང་འགྲེལ་བརྗོད་བྱས་ཡོད་པ་རེད་འདུག། པཱ་ར་ཀཝེ་འདེམས་ཐོན་སྲིད་འཛིན་སཱན་ཏི་ཡེ་གོ་པཱ་ནེ་ཡ་མཆོག་ཕྱི་ཟླ་བདུན་པའི་ཚེས་བཅུ་གཅིག་རེས་གཟའ་མིག་དམར་ཉིན་ཐེ་ཝན་དུ་འཚམས་གཟིགས་ཕེབས་སྐབས་ཁོང་གིས་དམངས་གཙོའི་གླིང་ཕྲན་ཐེ་ཝན་ཐོག་རྒྱ་ནག་གི་ཕྱི་འབྲེལ་དང་དམག་དོན་གྱི་དྲག་ཤུགས་ཇི་ཙམ་བཏོན་མིན་ལ་མ་ལྟོས་པར་ཁོང་གི་རྒྱལ་ཁབ་པཱ་ར་ཀཝེ་དང་ཐེ་ཝན་གཉིས་ཀྱི་བར་འབྲེལ་བ་སྔར་ལས་ཉེ་རུ་གཏོང་དགོས་ཀྱི་འདུག་ཅེས་གསུངས་འདུག། ཕྱི་ཚེས་བཅུ་ཉིན་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གིས་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ལས་ཁང་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་དོན་སྐོར་གནས་འདྲི་གནང་བའི་ལན་དུ། གཞུང་ཚབ་ལས་ཁང་གི་མགྲིན་ཚབ་མ། Liu Pengyu། ཟེར་བ་ཞིག་གིས་ལན་འདེབས་བྱས་པའི་ནང་བཙན་བྱོལ་བོད་མིའི་སྒྲིག་འཛུགས་ཞེས་པ་དེ་གྱེན་ལོག་གི་ཚོགས་པ་ཞིག་ཡིན་ལུགས་དང། སྒྲིག་འཛུགས་དེས་རྒྱ་ནག་གི་རྩ་ཁྲིམས་དང་ཁྲིམས་ལུགས་འགལ་གྱི་ཡོད་པ་མ་ཟད་དེ་འཛམ་གླིང་གི་རྒྱལ་ཁབ་སུས་ཀྱང་ངོས་ལེན་བྱས་མེད་ལུགས་བརྗོད་ཡོད་པ་རེད་འདུག། གཟའ་མིག་དམར་ཉིན་བལ་ཡུལ་དུ་གངས་རི་ཇོ་མོ་གླང་མའི་ཉེ་འགྲམ་དུ་ཡོད་པའི་བླ་མ་ཇུ་ར་ཞེས་པའི་ས་ཁུལ་དུ་མེག་སི་ཀོའི་མི་རིགས་ཡིན་པའི་ཡུལ་སྐོར་སྤྲོ་འཆམ་པ་མི་ལྔ་དང་གནམ་གྲུའི་ཁ་ལོ་པ་བལ་པོ་གཅིག་བཅས་ཁྱོན་བསྡོམས་མི་དྲུག་ཐད་འཕུར་གནམ་གྲུ་བརྡབ་ལྷུང་ཤོར་བའི་རྐྱེན་གྱིས་འདས་གྲོངས་སུ་ཕྱིན་འདུག་ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་ལས་རིམ་འདི་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང། འཕྲུལ་གཏོང་ཕྱག་རོགས་གནང་མཁན David Doffler།